ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཊོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་ལྟའི་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་བཅོ་གསུམ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་གཉིས་རེས་གཟའ་ཕུར་བུའི་སྔ་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན་ད་ལྟའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་མཁའ་འགྲོ་དབྱངས་འཛོམས་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་མགོན་པོ་སྐྱིད་ལགས་ཀྱིས་བསྐྱར་དུ་བོད་རང་སྐྱོང་ལྗོངས་མཐོ་རིམ་མི་དམངས་ཁྲིམས་ཁང་ཟེར་བའི་མདུན་དུ་རྡོ་རྗེ་བཀྲ་ཤིས་ལགས་ཀྱི་ཁྲིམས་ཆད་དྲང་བདེན་མིན་པའི་ཞི་འབོད་ལས་འགུལ་སྤེལ་བའི་སྐོར་ཞིག་བཅས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། དེ་ནས་རྒྱ་ནག་ནང་དེང་སྐབས་གཞུང་གིས་གཉེར་བའི་བཟོ་ཚོང་ལས་ཁང་ཁག་ཙམ་མ་ཟད་སྒེར་གྱི་བཟོ་ཚོང་ལས་ཁང་ཁག་གི་ནང་ལའང་དྲག་པོའི་སྒྲིག་འཛུགས་ཀྱི་དཔུང་སྡེ་ཁག་ཅིག་བཙུགས་ཡོད་པའི་གནས་ཚུལ་དང་འབྲེལ་བའི་སྐོར་བོད་དང་རྒྱ་ནག་གི་གནད་དོན་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་སུ་གནས་འདྲི་ཞུས་པ་ཞིག་དང། ཡང་བཅར་འདྲི་ལེ་ཚན་ནང་ཆོ་འཕྲུལ་སྨོན་ལམ་ཆེན་པོའི་སྐབས་སུ་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་གསུམ་ནས་ཉི་ཤུ་ལྔ་བར་གྲོང་ཁྱེར་ནིའུ་ཡོག་ཏུ་ཡོད་པའི་བྱང་ཨ་རིའི་སྨན་རྩིས་མཐུན་ཚོགས་ཀྱིས་སྨན་བརྟག་གནང་མཁན་ཚོར་རིན་མེད་དུ་བརྟག་དཔྱད་དང་སྨན་སྦྱིན་གནང་གི་ཡོད་པའི་སྐོར་བཀའ་འདྲི་ཕྱོགས་བསྒྲིགས་ཞུས་པ་ཞིག་དང། དེ་ནས་མི་རབས་གསར་པའི་ལེ་ཚན་ནང་ལོ་ཤས་སྔོན་བོད་དུ་བསྐལ་པ་ཡ་ཐོག་གི་ཌེ་ནི་སོ་བ་མི་ཞེས་པའི་ཤུལ་ལྷག་རྙེད་སོན་བྱུང་ཡོད་པ་དེས་བོད་མཐོ་སྒང་དུ་འགྲོ་བ་མིའི་ཆགས་ཚུལ་དང་ས་མཐོའི་ཁོར་ཡུག་ནང་མིའི་འཚོ་གནས་ཇི་ལྟར་ཐུབ་པའི་གནས་ཚུལ་གསར་དུ་ཤེས་རྟོགས་འབྱུང་བཞིན་ཡོད་པའི་སྐོར་བཅར་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་ཕྱི་དྲིལ་གྱི་ལེ་ཚན་ནང་བལ་པོའི་གློག་བརྙན་ཤམ་བྷ་ལ་ཟེར་བ་ནི་བྷར་ལིན་གློག་བརྙན་དུས་སྟོན་གྱི་འགྲན་བསྡུར་ནང་འདེམས་སྒྲུག་བྱེད་པའི་བལ་པོའི་གློག་བརྙན་ཐོག་མ་དེ་ཆགས་ཀྱི་ཡོད་ཅིང་གློག་བརྙན་དེའི་ནང་འཁྲབ་པ་པོ་བོད་ཀྱི་སྒྱུ་རྩལ་བ་བློ་ལྡན་རྣམ་གླིང་ལགས་ཀྱིས་གློག་བརྙན་དེའི་བརྒྱུད་བོད་ཀྱི་ནང་ཆོས་དང་འབྲེལ་བའི་ལོ་རྒྱུས་ངོ་སྤྲོད་བྱེད་ཐུབ་པ་བྱུང་ཡོད་པའི་སྐོར་གསུངས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་རྒྱང་སྲིང་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་དབུ་འཛུགས་མ་ཞུས་གོང་ཐོག་མར། མགོན་པོ་སྐྱིད་ལགས་ཀྱིས་བསྐྱར་དུ་བོད་རང་སྐྱོང་ལྗོངས་མཐོ་རིམ་མི་དམངས་ཁྲིམས་ཁང་ཟེར་བའི་མདུན་དུ་རྡོ་རྗེ་བཀྲ་ཤིས་ལགས་ཀྱི་ཁྲིམས་ཆད་དྲང་བདེན་མིན་པའི་ཞི་འབོད་ལས་འགུལ་སྤེལ་བའི་སྐོར་རྡ་རམ་ས་ལ་ནས་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ལགས་ཀྱིས་སྙན་སྒྲོན་གནང་གི་རེད། ཕྱི་ལོ་ཉིས་སྟོང་ཉིས་རྩ་བཞི་ལོའི་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་ཉིན་རྒྱ་ནག་གི་བཙོན་འོག་ན་ཡོད་པའི་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ་མགོན་པོ་སྐྱིད་ལགས་ནས་རྒྱ་ནག་གཞུང་གིས་བཅད་བགོས་བྱས་པའི་བོད་རང་སྐྱོང་ལྗོངས་མཐོ་རིམ་མི་དམངས་ཁྲིམས་ཁང་མདུན་དུ་རྡོ་རྗེ་བཀྲ་ཤིས་ལགས་གློད་གྲོལ་དགོས་པ་དང་ཁོང་གི་དྲང་བདེན་མིན་པའི་ཁྲིམས་ཆད་ལ་བསྐྱར་ཞིབ་དང་ནང་མི་ཚོ་ཁོང་དང་ཐུག་འཕྲད་བྱ་འཇུག་དགོས་པ་སོགས་ཀྱི་དགོས་དོན་འོག་ཞི་བའི་ངོ་རྒོལ་བྱས་ཡོད་པ་དང་ད་ལྟའི་ཆར་ཁོ་མོ་ཞི་རྒོལ་བྱས་རྗེས་རྒྱ་ནག་ཉེན་རྟོག་པས་འཛིན་བཟུང་རིགས་བྱས་མེད་པའི་གནས་ཚུལ་གོ་ཐོས་བྱུང་སྐོར་བོད་ཕྱི་ནང་གཉིས་ཀྱི་བོད་མི་གཉིས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། གོང་ཞུས་འབྲེལ་ཡོད་བོད་མི་གཅིག་ནས་མུ་མཐུད་བརྗོད་དོན་ལ་མགོན་པོ་སྐྱིད་ལགས་ནས་ད་ཐེངས་ཙམ་མིན་པར་ཕྱི་ལོ་ཉིས་སྟོང་ཉིས་རྩ་བཞི་ལོའི་ལོ་མགོ་ནས་བཟུང་མུ་མཐུད་རྡོ་རྗེ་བཀྲ་ཤིས་ལགས་ཀྱི་དྲང་བདེན་མིན་པའི་ཁྲིམས་ཆད་ལ་བསྐྱར་ཞིབ་དང་ཁོང་མྱུར་དུ་གློད་གྲོལ་ཡོང་བའི་དགོས་དོན་འོག་ཞི་རྒོལ་བྱས་ཡོད་པ་དང་བོད་ཀྱི་ལོ་སར་གྱི་ཉིན་ཁ་ཤས་མ་གཏོགས་རྒྱུན་པར་བོད་རང་སྐྱོང་ལྗོངས་མཐོ་རིམ་མི་དམངས་ཁྲིམས་ཁང་མདུན་དུ་ངོ་རྒོལ་བྱེད་བཞིན་ཡོད་པ་དང་རྒྱ་ནག་གཞུང་འབྲེལ་མི་སྣ་དང་ཉེན་རྟོག་པ་ཚོས་ཁོ་མོ་ཞི་རྒོལ་ལ་ལྟ་སྲུང་ཤུགས་ཆེ་བྱེད་བཞིན་ཡོད་པ་དང་བརྙན་དང་པར་སོགས་གསང་སྟབས་ཀྱིས་བླངས་པ་མ་གཏོགས་དམ་དྲག་ཤུགས་ཆེ་བྱེད་བཞིན་ཡོད་པ་འགྲེལ་བརྗོད་གནང་གི་འདུག། མགོན་པོ་སྐྱིད་ལགས་ནས་མངོན་གསལ་དོད་པོའི་ངང་ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོའི་སྤྱི་ཟླ་གསུམ་པ་དང་བཞི་པ། ལྔ་པ། དྲུག་པ། བདུན་པ་བརྒྱད་པ་བཅས་སུ་རིམ་པ་བཞིན་སྤུན་མཆེད་རྡོ་རྗེ་བཀྲ་ཤིས་ལགས་ཀྱི་དྲང་བདེན་མིན་པའི་ཁྲིམས་ཆད་ལ་བསྐྱར་ཞིབ་དགོས་པའི་ངོ་རྒོལ་བྱས་ཡོད་ཀྱང་རྒྱ་ནག་གཞུང་འབྲེལ་ཉེན་རྟོག་པ་ཚོས་ཁོ་མོ་མི་མང་གིས་མི་མཐོང་ཆེད་རས་ཡོལ་གྱིས་གཡོགས་པ་དང། འཛིན་བཟུང་གཅར་རྡུང་དང་བཀག་ཉར་སོགས་ཀྱི་བཙན་ཐབས་བཀོལ་ཡོད་པ་རེད་ལ། ཐེངས་འདིར་འབྲེལ་ཡོད་ནས་འདི་ག་རླུང་འཕྲིན་ཁང་ལ་བརྙན་ཞིག་མཁོ་སྤྲོད་གནང་བའི་ནང་མགོན་པོ་སྐྱིད་ལགས་ནས་བོད་རང་སྐྱོང་ལྗོངས་མཐོ་རིམ་མི་དམངས་ཁྲིམས་ཁང་མདུན་དུ་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་གྱི་པར་ཞིག་ཁྱེར་ནས་ཞི་རྒོལ་བྱེད་བཞིན་པ་མཐོང་རྒྱུ་འདུག་ལ། བརྙན་ནང་མི་ཞིག་གིས་རྒྱལ་ཁབ་ཀྱི་རྩ་ཁྲིམས་ནང་ལྟར་ལག་བསྟར་བྱེད་བཞིན་མེད་སྟབས། རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ་མགོན་པོ་སྐྱིད་ལགས་ནས་མུ་མཐུད་དྲང་བདེན་ཡོང་ཆེད་མཐོ་རིམ་མི་དམངས་ཁྲིམས་ཁང་མདུན་དུ་ཞི་རྒོལ་བྱེད་བཞིན་ཡོད་པ་སོགས་འགྲེལ་བརྗོད་གནང་གི་འདུག། རྒྱ་ནག་གཞུང་གིས་རྡོ་རྗེ་བཀྲ་ཤིས་ལགས་སུ་ཕྱི་ལོ་ཉིས་སྟོང་བརྒྱད་ལོར་བོད་ནང་ས་བྱི་ཞི་རྒོལ་ཆེན་མོའི་སྐབས་བོད་མི་ཞི་རྒོལ་བ་ཚོ་རྒྱབ་སྐྱོར་བྱས་ལུགས་དང་བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་མ་དངུལ་གྱི་ཞལ་འདེབས་སྤྲད་ལུགས་བརྗོད་ནས་ཚེ་བཙོན་གྱི་ཁྲིམས་ཐག་བཅད་དེ་ལོ་ངོ་བཅོ་ལྔ་འགྲོ་བཞིན་ཡོད་པ་དང། ཁོང་གི་གཅེན་པོ་རྡོ་རྗེ་ཚེ་བརྟན་ལགས་དང་གཅེན་མོ་མགོན་པོ་སྐྱིད་ལགས་དང་དེ་བཞིན་གཅེན་མོའི་བཟའ་ཟླ་ཆོས་སྐྱོང་ལགས་གསུམ་གྱིས་ཐེངས་མང་ལ་ཡོངས་གྲགས་ངང་ཁོང་གློད་གྲོལ་དགོས་པའི་ཞུ་གཏུག་ངོ་རྒོལ་སྤེལ་ཡོད་པ་རེད་ལ་རྒྱ་ནག་གཞུང་གིས་རྡོ་རྗེ་ཚེ་བརྟན་ལ་ཡང་འཛིན་བཟུང་གིས་མི་ལོ་དྲུག་བཙོན་འཇུག་ཁྲིམས་ཐག་བཅད་མྱོང་བ་དང་མགོན་པོ་སྐྱིད་ཀྱང་སྔ་རྗེས་སུ་ཐེངས་བདུན་ལ་འཛིན་བཟུང་བཀག་ཉར་དང་དྲི་རྩད་གཅར་རྡུང་ཐེངས་མང་བྱས་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་སྒྲོལ་མ་ལྷ་མོ་ལགས་དང་མཁའ་འགྲོ་གཡང་འཛོམས་ནས་སྙན་སྒྲོན་ཞུ་གི་ཡིན། བོད་མིའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བར་ལམ་ནས་བཟུང་སློབ་ཕྲུག་ཚོར་ནང་ཆོས་ངོ་སྤྲོད་ཀྱི་སྐབས་སུ། བོད་ཀྱི་ནང་ཆོས་ལས་ཚད་མ་རིག་པའི་རྣམ་གཞག་སྤྱི་དང་ཁྱད་པར་བསྡུས་གྲྭའི་རིགས་ལམ་ཡག་པོ་བསླབ་ཐུབ་ན་སློབ་ཕྲུག་ཚོར་རིག་ཚན་སྣ་ཚོགས་ཀྱི་སྟེང་གོ་སྟོབས་དང་རྣམ་དཔྱོད་ཆེ་རུ་འགྲོ་རྒྱུར་ཕན་ཐོགས་ཡོད་པའི་སྐོར་བོད་ནང་གི་མདོ་སྨད་ཁུལ་དུ་སློབ་གྲྭ་ཁག་ཅིག་ཏུ་རིགས་ལམ་སློབ་བཞིན་པའི་དཔེ་མཚོན་དུ་བཀོད་དེ་བཀའ་ཕེབས་ཡོད་པ་བཞིན་བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ནས་རིགས་ལམ་བརྒྱུད་ཨང་རྩིས་ཁྲིད་ཐབས་ཀྱི་ལག་དེབ་དང་རིགས་ལམ་བརྒྱུད་ནས་ཚན་རིག་ཁྲིད་ཐབས་བཅས་ཀྱི་ལག་དེབ་དཔར་འགྲེམས་གནང་བའི་ནང་གཏན་འབེབས་ཚོགས་ཆུང་གི་ཚོགས་མི་ཡིན་པ་དང་ཡང་རིགས་ལམ་བརྒྱུད་ནས་སུམ་རྟགས་ཁྲིད་ཐབས་ཀྱི་ལག་དེབ་རྩོམ་པ་པོ་ཡིན་པ་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་དགེ་འོས་སྡེ་ཚན་གྱི་ལྟ་གྲུབ་སློབ་དཔོན་དགེ་བཤེས་བློ་བཟང་རྒྱ་མཚོ་ལགས་ཀྱིས་ཁོ་རང་གིས་ཕྱི་ལོ་ཉིས་སྟོང་བཅུ་གསུམ་ལོ་ནས་དེ་ལ་ཕྱག་ལས་གནང་བའི་ཉམས་མྱོང་གཞིར་བཞག་ནས་ད་དུང་མུ་མཐུད་རིགས་ལམ་སྟེང་ཕྱག་ལས་གནང་མཁན་དགེ་རྒན་ཚོས་ཤུགས་སྣོན་བརྒྱབ་ན་གྲུབ་འབྲས་ཡག་པོ་ཐོན་རེ་ཡོད་པ་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ཁོང་གིས་ཕྱི་ལོ་ཉིས་སྟོང་བཅུ་གསུམ་ལོ་ནས་བཟུང་ལྟ་གྲུབ་དགེ་རྒན་དང་གཞི་རིམ་གྱི་ཚན་རིག་དང་ཨང་རྩིས་ཀྱི་དགེ་རྒན་ལ་རིགས་ལམ་གྱི་ཟབ་སྦྱོང་ཕུལ་ཡོད་པ་དང་ད་བར་དེང་རབས་ཀྱི་སློབ་ཚན་ཁྲིད་མཁན་གྱི་དགེ་རྒན་ཚོར་རིགས་ལམ་རྒྱུན་མཐུད་ནས་བསླབ་ཡོད་པའི་དམིགས་ཡུལ་ལྟེ་བ་ནི། རིགས་ལམ་བརྒྱུད་ནས་དེང་དུས་ཀྱི་སློབ་ཚན་ཁྲིད་པར་དེང་རབས་ཀྱི་ཤེས་ཡོན་ཡོད་པའི་དགེ་རྒན་ཚོས་ཁྲིད་ཐུབ་པ་མ་གཏོགས་ང་ཚོ་ལྟ་གྲུབ་དགེ་རྒན་ཚོས་ཁྲིད་ཐུབ་པ་ཞིག་མིན་པའི་རྒྱུ་མཚན་གྱིས་ཟབ་སྦྱོང་ཕུལ་བ་དང

ཆོས་ཕྱོགས་ཀྱི་མཛད་འཕྲིན་མང་དག་ཅིག་སྐྱོང་གཏན་འཁེལ་ཡོད་པར་འགྲེལ་བརྗོད་གནང་བྱུང། དེ་ཡང་འདི་ཟླའི་ཚེས་བཅོ་བརྒྱད་ཉིན་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་བལ་ཡུལ་རྒྱལ་ས་ཀཱཋ་མན་ཌུའི་རྒྱལ་སྤྱིའི་གནམ་ཐང་དུ་ཞབས་སོར་འཁོད་སྐབས་བལ་གཞུང་དགོན་པ་ཡར་རྒྱས་ཚོགས་པའི་ཚོགས་གཙོ་དང་བལ་ཡུལ་དགེ་ལྡན་ལྷན་ཚོགས་སོགས་དགོན་པ་ཁག་གི་ཚོགས་གཙོ་དང་ཚོགས་གཞོན་དེ་བཞིན་དགོན་པ་ཁག་གི་མཁན་རིན་པོ་ཆེ་དང་ཕྱག་མཛོད་དགེ་འདུན་པ་དང་མི་མང་བཅས་ཕེབས་བསུའི་སྣེ་ལེན་ཞུས་འདུག། གཞི་རྩའི་བལ་ཡུལ་ནང་རྒྱ་ནག་གི་གནོན་ཤུགས་ཆེན་པོ་ཡོད་པའི་ཁར། ཁུལ་དེར་བོད་ཀྱི་བླ་ཆེན་རྣམ་པ་ཚུད་པའི་བོད་མིའི་སྒྲིག་འཛུགས་ཀྱི་འགོ་ཁྲིད་དང་གནད་ཡོད་མི་སྣ་ཕེབས་རྒྱུར་བལ་ཡུལ་གཞུང་གིས་བཀག་འགོག་བྱེད་མུས་ཡིན་ཞིང་བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཚོགས་པའི་ཚོགས་གཙོ་ཨཱ་ཙཱརྱ་བསྟན་འཛིན་ལགས་ཀྱིས་བལ་ཡུལ་གཞུང་ལ་ཞུ་སྙན་རིམ་པ་ཕུལ་བའི་རྗེས་འབྲས་སུ་ད་ལན་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་ཁུལ་དེར་གདན་ཞུ་གནང་ཐུབ་པ་བྱུང་ཡོད་པའི་སྐོར་གསུངས་བྱུང། གཞན་ཡང་རྒྱ་གར་བྱང་ཕྱོགས་བཞུགས་སྒར་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བོད་ཟླ་དང་པོའི་ཚེས་བཅོ་ལྔ་ཆོ་འཕྲུལ་དུས་ཆེན་ཉིན་གྱི་སྔ་དྲོར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྐྱེས་རབས་ཀྱི་ཆོས་འབྲེལ་བཀའ་དྲིན་སྩལ་རྒྱུ་ཡིན་འདུག། ཟླ་བ་འདིའི་ཕྱི་ཚེས་བཅུ་བདུན་ཉིན་ནས་ཉི་ཤུ་བར་ཉིན་བཞིའི་རིང་རྒྱ་གར་ལྷོ་ཕྱོགས་བོད་མིའི་གཞིས་ཆགས་ཀོ་ལི་གལ་དོན་ལྡན་གླིང་བཙུགས་ནས་མི་ལོ་ལྔ་བཅུ་འཁོར་བའི་རྗེས་དྲན་གྱི་ལས་རིམ་ཁག་གྲུབ་ཡོད་པ་བཞིན། འདི་ཚེས་ཉི་ཤུ་ཉིན་རྗེས་དྲན་མཛད་སྒོའི་མཇུག་སྒྲིལ་བྱུང་མཚམས་སུ་རྒྱ་གར་ཀར་ན་ཊ་ཀ་མངའ་སྡེའི་སྤྱི་ཁྱབ་བློན་ཆེན་ཟུར་པ་ནི་ཇཱ་ལིང་ག་པ་དམ་པ་ལ་རྗེས་དྲན་མཚོན་ཆེད་སྦེང་ལོར་ལྷོ་སྤྱི་གཙོས་པའི་ལྷོ་ཕྱོགས་བོད་མི་གཞིས་སྒར་ཁག་གི་ས་གནས་འགོ་འཛིན་དང། རྩེད་མོ་ཚོགས་པའི་ཚོགས་གཙོ་རྣམ་པ་ལྷན་ཚོགས་ཀྱི་ཐོག་ལྷོ་ཕྱོགས་བོད་མི་རྐང་རྩེད་སྤོ་ལོའི་འགྲན་རྩོད་གནང་བཞིན་པ་དེའི་མིང་རྒྱ་གར་ལྷོ་ཕྱོགས་ཀར་ན་ཊཀ་མངའ་སྡེའི་ནང་བོད་མི་རྣམས་ཐོག་མར་གཞིས་ཆགས་བཙུགས་རྒྱུའི་ངོ་ཤེས་ཀྱི་མཐུན་འགྱུར་རྒྱབ་སྐྱོར་གནང་མཁན་ཀར་ན་ཊཀ་མངའ་སྡེའི་སྤྱི་ཁྱབ་བློན་ཆེན་ཟུར་པ་ནི་ཇཱ་ལིང་ག་པ་དམ་པ་དེ་ཉིད་ཀྱི་བཀའ་དྲིན་རྗེས་དྲན་གྱི་ཆེད་རྐང་རྩེད་སྤོ་ལོའི་འགྲན་བསྡུར་ཞེས་མིང་བཏགས་རྒྱུའི་སྤྱི་མོས་ཀྱི་ཐག་གཅོད་བྱུང་ཡོད་པ་རེད་འདུག་ཀོ་ལི་གལ་དོན་ལྡན་ས་གནས་འགོ་འཛིན་དགེ་ལེགས་འབྱུང་གནས་ཀྱིས་གསུངས་དོན། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོར་རྒྱ་གར་ནང་སྟོན་པ་སྐུ་འཁྲུངས་ནས་ལོ་ཉིས་སྟོང་ལྔ་བརྒྱ་འཁོར་བའི་མཛད་སྒོའི་ཐོག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གདན་ཞུ་ལྟར་ཆེད་ཕེབས་གནང་སྐབས་ནི་ཅཱ་ལིན་གྷ་པ་དམ་པ་དང་མཇལ་འཕྲད་བྱུང་ཞིང་སྐབས་དེར་ནི་ཅཱ་ལིན་གྷ་པ་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དད་གུས་ཤུགས་ཆེ་ཞུས་པ་ལྟར་མགོན་པོ་གང་ཉིད་ནས་ཀྱང་ཐུགས་དགྱེས་ཚོར་ཆེན་པོ་བྱུང་ཡོད་པ་དང་བོད་མི་གཞིས་ཆགས་བཙུགས་པའི་དགོངས་གཞི་རེ་སྐུལ་ལ་ནི་ཅཱ་ལིན་གྷ་པ་དམ་པ་ནས་ཞལ་བཞེས་བཟང་པོ་ཐོབ་ཡོད་པ་རེད་འདུག་ནི་ཅཱ་ལིན་གྷ་པ་ཡི་རྗེས་དྲན་རྐང་རྩེད་སྤོ་ལོ་འགྲན་བསྡུར་གྱི་ནང་ལྷོ་ཕྱོགས་ཁུལ་གྱི་རྐང་རྩེད་སྤོ་ལོའི་རུ་ཁག་བརྒྱད་མཉམ་ཞུགས་གནང་སྟེ་མཐའ་མའི་འགྲན་བསྡུར་དེ་ཕྱི་ཟླ་གསུམ་པའི་ཚེས་གཅིག་ཉིན་གནང་གི་ཡོད་པ་རེད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཡོ་རོབ་ཨོ་སི་ཀྲི་ལི་ཡའི་ཕྱི་སྲིད་བློན་ཆེན་སྐུ་ཞབས Alexander Schallenberg གིས་རྒྱ་ནག་གཞུང་གིས་བོད་ནང་བཙན་ཤེད་ཀྱི་ཐོག་ནས་གཏན་འཇགས་སློབ་གྲྭ་བཙུགས་པ་དང་རྒྱ་ནག་ནང་གི་གྲངས་ཉུང་མི་རིགས་ཀྱི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་བའི་གནས་སྟངས་ཐད་ཤེས་རྟོགས་ཡོད་ཅེས་ཡུལ་དེའི་གྲོས་ཚོགས་ཀྱིས་སྲིད་གཞུང་ལ་རྒྱ་ནག་ནང་གི་གནས་སྟངས་ཁག་ཅིག་དང་འབྲེལ་ནས་དྲི་བ་བཏང་བར་ལན་འདེབས་གསལ་བཤད་སྐབས་གསུངས་འདུག Australia ཕྱི་སྲིད་བློན་ཆེན་སྐུ་ཞབས Alexander Schallenberg གིས་ཕྲུ་གུ་ཚོར་བཙན་ཤེད་ཀྱི་ཐོག་ནས་རྒྱལ་གཅེས་སློབ་གསོ་སྤྲོད་པ་ནི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་བ་ཞིག་ཡིན་པ་མ་ཟད། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་གྲངས་ཉུང་མི་རིགས་ཀྱི་ཐོབ་ཐང་ཁག་ལ་བརྩི་སྲུང་བྱེད་དགོས་པར་ངོས་འཛིན་བྱེད་ཀྱི་ཡོད་ཅེས་གསུངས་འདུག།

ཉེ་ཆར་དོགས་གཞི་ཅན་གྱི་གྲུ་གཟིངས་ཤིག་ཐའེ་ཝན་མཚོ་ཁའི་སྲུང་སྐྱོབ་པའི་གྲུ་གཟིངས་ནས་བྲོས་ཐབས་བྱེད་སྐབས་རྒྱ་མི་གཉིས་རྐྱེན་ལམ་དུ་ཕྱིན་ཡོད་པར་རྒྱ་ནག་གཞུང་གིས་ཐའེ་ཝན་ལ་སྐྱོན་བརྗོད་བྱས་ཏེ་ཐའེ་ཝན་མཚོ་འགྲམ་གྱི་ཁྲིམས་སྲུང་གི་ལས་དོན་ཤུགས་ཆེར་གཏོང་རྒྱུ་དང་དུས་བཀག་སྐོར་སྲུང་བྱེད་རྒྱུ་ཡིན་ལུགས་གསལ་བསྒྲགས་སྤེལ་བཞིན་འདི་ལོའི་ཟླ་བ་དང་པོའི་ནང་ཐའེ་ཝན་གྱི་གསར་དུ་བདམས་ཐོན་བྱུང་བའི་སྲིད་འཛིན་ལའེ་ཁྲང་ཏེ་མཆོག་གིས་ཐའེ་ཝན་མཚོ་འགྲམ་སྲུང་དམག་གི་ཁྲིམས་སྲོལ་བརྟན་པོ་ལག་བསྟར་མུ་མཐུད་བྱེད་རྒྱུར་རྒྱབ་སྐྱོར་ཡོད་པ་དང་གོང་ཞུས་རྐྱེན་དབང་ཐད་ལ་འོས་འཚམས་ཀྱི་ཐོག་ནས་ཐག་གཅོད་བྱེད་པའི་རེ་བ་དང་དེ་རིགས་བསྐྱར་དུ་མི་ཡོང་བའི་རེ་བ་བྱེད་ཀྱི་ཡོད་པ་དམངས་གཙོ་ཡར་ཐོན་ཚོགས་པའི་མགྲིན་ཚབ་པ་ཝུའུ་ཁྲེང་མཆོག་གིས་ཟླ་བ་གཉིས་པའི་ཚེས་ཉི་ཤུ་གཅིག་རེས་གཟའ་ལྷག་པའི་ཉིན་གསར་འགོད་པ་ཚོར་གསུངས་འདུག་ཚེས་ཉི་ཤུ་རེས་གཟའ་མིག་དམར་ཉིན་རྐྱེན་འདས་སུ་ཕྱིན་པའི་རྒྱ་མི་གཉིས་ཀྱི་གཉེན་ཉེ་རྣམས་ཁིན་མེན་དུ་འབྱོར་བ་དང་རྒྱུ་མཚན་གང་ཡང་མ་སྤྲད་པར་རྐྱེན་འདས་སུ་ཕྱིན་པའི་ཕུང་པོ་དུར་འཇུག་བྱེད་རྒྱུ་ཁས་ལེན་བྱས་མེད་པ་དང་གསོན་པོར་གནས་པ་གཉིས་རྒྱ་ནག་ཏུ་ཕྱིར་ལོག་བྱས་ཏེ་གཅིག་གིས་རྒྱ་ནག་གཞུང་འབྲེལ་གསར་ཁང་གི་སྤྱི་ཚོགས་དྲ་ལམ་ཐོག་ཐའེ་ཝན་མཚོ་སྲུང་དམག་གྲུ་ཡིས་ཁོང་ཚོའི་གྲུ་གཟིངས་ལ་བརྡུངས་ནས་གྲུ་གཟིངས་མགོ་རྟིང་སློག་བཅུག་ཡོད་ལུགས་བརྗོད་འདུག། ཡང་གཟའ་འཁོར་སྔོན་མར་ཐའེ་ཝན་དང་ཐག་ཉེ་བའི་ཁིན་མེན་གླིང་ཕྲན་དུ་གྲུ་གཟིངས་ཀྱི་དོན་རྐྱེན་ཞིག་བྱུང་ནས་རྒྱ་མི་མི་གཉིས་རྐྱེན་ལམ་དུ་ཕྱིན་པའི་རྗེས་སུ་རྒྱ་ནག་གཞུང་གིས་རེས་གཟའ་ལྷག་པའི་ཉིན་ཐའེ་ཝན་གྱི་དཔོན་རིགས་ཚོས་འགན་འཁྲི་ལས་གཡོལ་ཐབས་དང་བདེན་པ་སྦས་སྐུང་བྱེད་ཀྱི་ཡོད་ཅེས་སྐྱོན་འཛུགས་བྱས་འདུག། དོན་རྐྱེན་འདི་ནི་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་བཞི་ཉིན་ཐའེ་ཝན་མཚོ་ཁའི་སྲུང་དམག་གིས་རྗེས་འདེད་བྱེད་བཞིན་པའི་རྒྱ་མིའི་གྲུ་གཟིངས་ཤིག་གི་ནང་མི་བཞི་ཡོད་པ་དེ་མགོ་རྟིང་བསློགས་ཏེ་གྲུ་གཟིངས་ནང་གི་མི་གཉིས་རྐྱེན་ལམ་དུ་སོང་བ་དང། གཞན་གཉིས་བསྐྱབས་ནས་གནས་སྐབས་རིང་ཐའེ་པེ་ཡིས་འཛིན་སྐྱོང་བྱེད་བཞིན་པའི་ས་ཁུལ་ཡིན་ཡང་རྒྱ་ནག་གྲོང་ཁྱེར་ཤཱ་མེན་ནང་སྤྱི་ལེ་ལྔ་ཙམ་གྱི་སར་ཆགས་པའི་ཁིན་མེན་དུ་བཀག་ཉར་བྱས་ཡོད་པ་རེད། ཐའེ་ཝན་གྱི་པེ་ཅིན་དོན་གཅོད་ཁང་གི་མགྲིན་ཚབ་པ་ཀྲུའུ་ཧྥང་ལེན་གྱིས་ཐའེ་ཝན་ལ་དོན་རྐྱེན་དེའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་གང་མགྱོགས་ཕྱིར་བསྒྲགས་བྱེད་དགོས་བའི་དགོས་འདུན་བཏོན་པ་དང། ད་དུང་ཐའེ་ཝན་ཕྱོགས་ནས་རྒྱ་ནག་སྐམ་ས་ཆེན་པོའི་ཉ་པ་ཚོར་སྡུག་སྦྱོང་མནར་གཅོད་བཏང་ལུགས་བརྗོད་ནས་སྐྱོན་བརྗོད་ཤུགས་ཆེན་བྱས་འདུག་ཡང་ཀྲུའུ་ཧྥང་ལེན་གྱིས་ཐའེ་ཝན་གྱིས་རྒྱ་ནག་གི་ཉ་པ་ཚོར་སྡུག་སྦྱོང་མནར་གཅོད་བཏང་བར་སྐྱོན་འཛུགས་བྱས་ཏེ་ཐའེ་ཝན་གྱི་ཕྱོགས་ནས་སྲོག་ལ་མ་བལྟས་པར་དྲག་ཤུགས་ལ་བརྟེན་ནས་ཁྲིམས་ལུགས་ལག་བསྟར་བྱེད་པ་དང་གནས་ཚུལ་བདེན་པ་སྦས་གསང་བྱེད་པ་བཅས་བརྗོད་ནས་བྱ་སྤྱོད་དེ་ལ་སྐྱོན་བརྗོད་ཤུགས་ཆེན་བྱེད་ཀྱི་ཡོད་ཅེས་བརྗོད་འདུག་གསལ་བསྒྲགས་དེའི་ནང་ད་དུང་དོན་རྐྱེན་དེར་ཐའེ་ཝན་གྱིས་ཡ་ལན་སྤྲད་པར་རྒྱ་ནག་གིས་འདོད་བློ་མ་ཁེངས་པར་གསལ་པོ་བསྟན་ཡོད་པ་དང་གནས་ཚུལ་དེར་གདོང་ལེན་བྱེད་སྐབས་སྙིང་རྗེ་དང་ཕྱི་གསལ་ནང་གསལ་མེད་པ་མཐོང་སྣང་བྱུང་བར་བརྟེན། ཚེ་ལས་འདས་པའི་གྲུ་པའི་ནང་མི་ཚོར་དགོངས་སེལ་ཞུ་དགོས་པའི་ནན་སྐུལ་ཡང་བྱས་འདུག། དོན་རྐྱེན་འདིས་ཕྱོགས་གཉིས་ཀས་ཐའེ་ཝན་མཚོ་འགག་ནང་ས་དེའི་བདག་དབང་རྩོད་ལེན་དང་བདེ་འཇགས་སྲུང་སྐྱོབ་ཀྱི་སེམས་ཁྲལ་བྱེད་བཞིན་ཡོད་པའི་མངའ་ཁུལ་ནང་ཡུལ་ཁམས་ཆབ་སྲིད་ཀྱི་རྙོག་འཛིང་དང་མཚོ་ཐོག་གི་རྩོད་རྙོག་རྒྱུན་མཐུད་ཡོད་པ་དེ་གསལ་པོ་བསྟན་ཡོད་ལ། རྒྱ་ནག་ཕྱོགས་ནས་ཐའེ་ཝན་ལ་ཕྱི་གསལ་ནང་གསལ་དང་འགན་འཁུར་དགོས་ལུགས་ཀྱི་འབོད་སྐུལ་བྱས་པ་དེས་ཡུན་རིང་ཆབ་སྲིད་ཀྱི་ཁྱད་པར་དང་ས་དེའི་རྩོད་རྙོག་གིས་མཚོན་པའི་ཕྱོགས་གཉིས་ཀྱི་དབར་མཚོ་འགག་གི་ཛ་དྲག་གི་འབྲེལ་ལམ་ཁྲོད་སྔར་ལས་ལྷག་པའི་རྒྱ་ཆེ་བའི་དཀའ་ངལ་ཡོད་པ་དེ་གསལ་སྟོན་བྱས་ཡོད་པ་རེད། ན་ནིང་ཁ་ན་ཌའི་སྲིད་བློན་ཇཱ་སི་ཏིན་ཁྲུའུ་ཏོ་མཆོག་གིས་ཁ་ན་ཌའི་མི་སེར་སིག་གི་ཁ་བྲལ་རིང་ལུགས་པའི་འགོ་ཁྲིད་ཧར་དིབ་སིངྒ་ནི་ཇཱར་བསད་པའི་དོན་རྐྱེན་དེ་རྒྱ་གར་གཞུང་དང་འབྲེལ་བ་ཡོད་ལུགས་བརྗོད་དེ་རྒྱལ་ཁབ་གཉིས་བར་འབྲེལ་བ་ཇེ་སྡུག་ཏུ་ཕྱིན་ཡོད་ཀྱང་ན་ནིང་རྒྱ་གར་གྱིས་ཁ་ན་ཌ་ནས་སྲན་ཆུང་ནང་འདྲེན་ལྡབ་གཉིས་ལྷག་འཕར་ཡོད་པ་རེད་འདུག་སྲན་ཆུང་ནི་རྒྱ་གར་གྱི་ཟས་རིགས་དཱལ་བཟོ་བའི་རྒྱུ་ཆ་གཙོ་བོ་དེ་ཡིན་ཞིང་ཁ་ན་ཌ་ནི་རྒྱ་གར་གྱི་སྲན་ཆུང་ནང་འདྲེན་གྱི་ཐོན་ཁུངས་གཙོ་བོ་དེ་རེད་འདུག་སྲིད་བློན་ཇཱ་སི་ཏིན་ཁྲུ་ཏོ་མཆོག་གིས་རྒྱ་གར་གཞུང་ལ་སྐྱོན་འཛུགས་གནང་བའི་རྗེས་སུ་ཁ་ན་ཌ་ནས་ཉོ་ཚོང་བྱེད་པའི་ཚད་གཞི་དལ་དུ་ཕྱིན་ཡོད་ཀྱང་དུས་ཡུན་ཐུང་ངུ་ཞིག་ལས་གནས་མེད་པ་རེད་འདུག་ཁ་ན་ཌ་ནས་ཉོས་པའི་སྲན་ཆུང་ལོ་སྔོན་མ་དང་བསྡུར་ན་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་བརྒྱ་ཆ་བརྒྱ་དང་ཉི་ཤུ་འཕར་ནས་རྒྱ་མ་ཊོན་འབུམ་བརྒྱད་དང་ཁྲི་ལྔ་ཆིག་སྟོང་ཉིས་བརྒྱ་བརྒྱད་ཅུ་གྱ་བཞི་སླེབས་ཡོད་པ་མིང་བརྗོད་འདོད་མེད་པའི་གཞུང་འབྲེལ་མི་སྣ་ཞིག་གིས་བརྗོད་འདུག་རྒྱ་གར་ནང་སྲན་ཆུང་འཛད་སྤྱོད་ནི་ཊོན་ས་ཡ་གསུམ་ཙམ་འཕར་ཡོད་ཀྱང་ཐོན་སྐྱེད་ནི་ད་དུང་ཊོན་ས་ཡ་གཅིག་དང་འབུམ་གསུམ་ཙམ་ལས་འཕར་རྒྱུ་མེད་པར་གནས་ཡོད་པ་རེད་འདུག་ཐ་ན་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ནང་ཡང་སྲན་ཆུང་གི་ནང་འདྲེན་ཊོན་ས་ཡ་གཅིག་དང་འབུམ་གསུམ་ལས་བརྒལ་རྒྱུ་ཡིན་པ་ཚོད་དཔག་བྱེད་ཐུབ་ཅེས་རྒྱ་གར་རྒྱལ་ས་ལྡི་ལིར་གཏན་སྡོད་བྱེད་པའི་ཚོང་པ་ཞིག་གིས་བརྗོད་ཀྱི་འདུག་རྒྱ་གར་གྱི་ཅི་ཙེ་ཐོན་སྐྱེད་བྱེ་བ་གཉིས་དང་ས་ཡ་དགུ་འབུམ་གཉིས་ཙམ་གྱིས་འཛམ་གླིང་གི་ཅི་ཙེ་ཐོན་སྐྱེད་ཆེ་ཤོས་དེ་ཡིན་ཀྱང་རྒྱ་གར་ཡུལ་མི་ཚོའི་འཛད་སྤྱོད་དགོས་མཁོ་སྐོང་ཐུབ་ཀྱི་མེད་པ་རེད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཡང་རྒྱ་གར་བྱང་ཤར་ཁུལ་གྱི་མི་ཛོ་རམ་མངའ་སྡེའི་རྒྱལ་ས Aizawl དུ་མི་མང་བརྒྱ་ཕྲག་མང་པོས་རེས་གཟའ་ལྷག་པའི་ཉིན་རྒྱ་གར་གཞུང་གིས་མེན་མར་དང་མཉམ་དུ་རྒྱལ་ཁབ་གཉིས་ཀྱི་ས་མཚམས་སུ་རང་དབང་གིས་འགྲོ་འོང་བྱེད་མི་ཆོག་པ་དང། ས་མཚམས་སུ་ལྕགས་རི་རྒྱག་རྒྱུའི་ཐག་གཅོད་ལ་ངོ་རྒོལ་སྐད་འབོད་བྱས་འདུག་རྒྱ་གར་གཞུང་གིས་དེ་སྔོན་གྱི་སྲིད་བྱུས་ནང་ཕྱོགས་གཉིས་ཀའི་རིགས་རྒྱུད་ཀྱི་འབྲེལ་བ་ཡོད་པའི་མི་སྒེར་པ་ལ་འགྲུལ་བཞུད་ཀྱི་ལག་འཁྱེར་མེད་པའི་ཆ་རྐྱེན་འོག་ཕན་ཚུན་གྱི་ས་ཁོངས་སུ་སྤྱི་ལེ་བཅུ་དྲུག་བར་ཕར་ཚུར་འགྲོ་ཆོག་པའི་ཆོག་མཆན་སྤྲད་ཡོད་པ་རེད་ལ The Central Young Mizo Association ཞེས་པའི་ན་གཞོན་མི་ཛོ་མཐུན་ཚོགས་ལྟ་བུའི་མི་སེར་ཚོགས་སྡེ་ཁག་གིས་གོ་སྒྲིག་བྱས་པའི་ངོ་རྒོལ་བ་དེ་དག་གིས་ལོ་རྒྱུས་ཐོག་དབྱིན་ཇིས་ས་མཚམས་བསྒྲིགས་པའི་རྒྱ་གར་དང་མེན་མཱར་གཉིས་ཀྱི་མཐའ་མཚམས་གཉིས་སུ་ཁྱིམ་མི་རྣམས་གནས་སྡོད་བྱེད་པའི་རང་དབང་གི་འགྲུལ་བཞུད་ལམ་ལུགས་རྒྱུན་འཁྱོངས་བྱེད་དགོས་པའི་གལ་ཆེའི་རང་བཞིན་ནན་བཤད་བྱས་འདུག་དེ་ཡང་རྒྱ་གར་ནང་སྲིད་ལྷན་ཁང་གིས་ཟླ་བ་སྔོན་མར་གོང་གི་རྒྱལ་ཁབ་གཉིས་དབར་མཐའ་མཚམས་སུ་ཐོངས་མཆན Visa མེད་པར་རང་དབང་གི་འགྲུལ་བཞུད་བྱེད་ཆོག་པ་མཚམས་འཇོག་བྱས་པའི་ཐག་གཅོད་དེ་ནང་ཁུལ་བདེ་འཇགས་གོང་མཐོར་གཏོང་ཆེད་དང་ལྷག་པར་དུ་མེན་མཱར་ནས་མི་ཛོ་རམ་དང་ཨ་རུ་ནཱ་ཅལ་མངའ་སྡེ། ནཱ་ག་ལན་དང་མ་ནི་པུར་སོགས་བྱང་ཤར་གྱི་མངའ་སྡེ་ཁག་ཏུ་སྐྱབས་བཅོལ་བ་མང་པོ་འབྱོར་བཞིན་པ་ལ་བརྟེན་ནས་གསལ་བསྒྲགས་བྱས་པ་ཞིག་ཡིན་པར་འགྲེལ་བརྗོད་བྱས་འདུག་གཞི་རྩའི་སྐྱབས་བཅོལ་བ་མང་ཆེ་བ་ཀི་ཀུ་ཛོ་མི་རིགས་ཀྱི་ཁོངས་སུ་གཏོགས་པ་རྣམས་ནི། མེན་མཱར་ནུབ་ཕྱོགས་ཀྱི་ཆིན་མངའ་སྡེའི་ནང་གི་དམག་སྲིད་གཞུང་དང་མི་རིགས་ངོ་ལོག་པ་ཚོའི་དབར་གྱི་འཁྲུག་རྩོད་ཇེ་སྡུག་ཏུ་འགྲོ་བཞིན་པ་དེར་གཡོལ་ཐབས་སུ་རྒྱ་གར་དུ་སྐྱབས་བཅོལ་དུ་ཡོང་བ་ཞིག་ཡིན་པ་དང། དེ་ཡང་ས་མཚམས་ལས་འགུལ་གྱི་སྲིད་བྱུས་ལ་འགྱུར་བ་གཏོང་དགོས་པའི་འབོད་སྐུལ་དེར་མ་ནི་པུར་མངའ་སྡེའི་རེ་སྐུལ་གྱི་ཤུགས་རྐྱེན་ཐེབས་ཡོད་ཅིང་མི་རིགས་དབར་དྲག་སྤྱོད་མུ་མཐུད་ནས་གནས་བཞིན་པའི་དབང་གིས་ན་ནིང་སྤྱི་ཟླ་ལྔ་པ་ནས་བཟུང་ཉུང་མཐར་ཡང་མི་གྲངས་བརྒྱ་དང་ལྔ་བཅུ་ཚེ་སྲོག་ཤོར་ཡོད་ལ། མ་ནི་པུར་མངའ་སྡེའི་དཔོན་རིགས་མཐོ་གྲས Biren Singh གྱིས། Myanmar ནས་ཡིན་པའི་མི་སྒེར་པ་ཚོས་ཟིང་འཁྲུག་སློང་རྐྱེན་བྱས་པའི་ཉེས་འཛུགས་བྱས་ཏེ་མངའ་ཁུལ་དེའི་བདེ་འཇགས་དང་བརྟན་ལྷིང་ལ་འགོག་རྐྱེན་བཟོས་པའི་སྐྱོན་བརྗོད་བྱས་འདུག་རྒྱ་གར་བྱང་ཤར་གྱི་མངའ་སྡེ་ཁག་ཏུ་རང་བཙན་ནམ་རང་སྲིད་རང་སྐྱོང་དོན་དུ་གཉེར་བའི་ངོ་ལོག་ཤོག་ཁག་ཁག་གིས་རྒྱུན་དུ་མེན་མར་ནང་མི་མང་ལ་རྒྱབ་སྐྱོར་དང་སྐྱབས་བཅོལ་ཆེད་མི་རིགས་ཀྱི་འབྲེལ་བ་ཁག་ལ་ཁེ་ཕན་བླངས་ནས་རང་བཙན་རྩོད་ལེན་བྱེད་པའི་ལོ་རྒྱུས་འདུག་ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང། རྒྱ་ནག་ནང་དེང་སྐབས་གཞུང་གིས་གཉེར་བའི་བཟོ་ཚོང་ལས་ཁང་ཁག་ཙམ་མ་ཟད་སྒེར་གྱི་བཟོ་ཚོང་ལས་ཁང་ཁག་གི་ནང་ཡང་དྲག་པོའི་སྒྲིག་འཛུགས་ཀྱི་དཔུང་སྡེ་ཁག་ཅིག་བཙུགས་ཡོད་པའི་གནས་ཚུལ་དང་འབྲེལ་བའི་སྐོར་ལ་བོད་དང་རྒྱ་ནག་གི་གནད་དོན་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་སུ་འདི་གའི་གསར་འགོད་པ་ལྷུན་གྲུབ་ཚེ་རིང་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གཤམ་ལ་གསན་རོགས་གནང།

ཞལ་པར་ཐོག་ནས་སི་པེན་ནང་བཞུགས་པའི་རྒྱ་ནག་དང་བོད་ཀྱི་གནད་དོན་ཐོག་ཉམས་ཞིབ་གནང་མཁན་དང་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་བསྟི་གནས་ཁང་ནས་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ལ་ཨ་ནི་བཀའ་འདྲི་ཞུ་ཡིན་ཨ་ནི། ད་རེས་ཀྱི་ད་ཅིག་གནས་ཚུལ་ཐོན་ཡ་འདིའི་ཐོག་ལ་ད་ཅིག་སངས་རྒྱས་སྐྱབས་ལགས་ཀྱི་གཟིགས་ཕྱོགས་ལ་ཨ་ནི། འདི་དྲག་པོའི་གི་དཔུང་དམག་རེད་འདི་ཡང་ཡུལ་དམག་རེད་འདི། ད་ལྟ་རྒྱ་ནག་ནང་ད་བྱུང་བཞིན་པ་འདི་དཔུང་དམག་འདི་ད་ག་འདྲས་རེད་ཞེས་ཆགས་ཡོད་ན་འདིའི་ངོ་བོ་འདི་ག་འདྲས་ཡིན་ན་ཅིག་གསུང་རོགས་གནང་ཞུ་ཡིན།

ཡུལ་དམག་ཟེར་ཡ་དེ་མ་རེད་ཡུལ་དམག་དང་དམངས་དམག་ཟེར་ཡ་དེ་ཚོ་ཨ་ནི་ཁུ་སེར་དེ་ཚོ་ལ་དུས་ཚོད་ངེས་ཅན་ཅིག་ལ་སྦྱོང་བརྡར་སྤྲད་ཨ་ནི་ཁོ་རང་ཚོ་གྲོས་འདོད་གོ་སྒྲིག་བྱས་དེ་ལ་དམངས་དམག་ཡང་ན་ཡུལ་དམག་ཟེར་གི་འདུག་ད་ད་ལྟ་ཁོ་རང་གསར་འགྱུར་ནང་ཐོན་ཡ་དེ་ཁོ་རང་དྲག་ཆས་དམག་མི་རིག་འཛིན་ཟེར་ཡ་འདྲ་བོ་དེ་འདྲ་འདྲ་བོ་ཅིག་རེད་ཤག་དེ་དུས་སྒང་ལ་ཨ་ཁོ་རང

རེ་ཟང་དང་རྒྱ་ནག་ནང་དཔལ་འབྱོར་གྱི་དཀའ་ངལ་ཞིག་འཕྲད་ནས་ཨ་ནི་ད་ལུང་པའི་ནང་ངོ་རྒོལ་བྱེད་མཁན་དང་གནས་ཚུལ་མང་དག་ཞིག་ཡོང་བའི་རྐྱེན་གྱིས་གཙོ་བོ་གཅིག་རེད། ཨ་ནི་དེ་ག་ནང་བཞིན་ཡང་ཕྱིའི་རྒྱལ་ཁབ་དང་གཙོ་བོ་ཨ་མི་རི་ཀ་དང་གཅིག་ཐེ་ཝན་གྱི་དཀའ་རྙོག་དང་འདི་འདྲའི་རྐྱེན་གྱིས་ཡང་དུས་ཚོད་ཐོག་བེད་སྤྱོད་བཏང་ཡའི་ཆེད་དུ་དེ་བཙུགས་པ་རེད་ཅེས་བཀོད་བཞག་འདི་འདི་འདྲ་ཆགས་ཡོད་རེད། ངས་ལབ་ན་དེ་ངས་ད་ལྟའི་སྒང་ལ་ཁོ་ཕྱི་རྒྱལ་ཡང་ན་ཐའེ་ཝན་དང་ད་ཕྱི་རྒྱལ་ཁྱེད་ལ་དམག་སྦྲེལ་ཡོད་དེ་འདྲ་རེད་འདུག་འདི་ལྟ་མ་རེད་དེ་གསལ་བོ་རེད་ད་དེ་ཁྱོད་གོང་ནས་གསུངས་པ་ནང་བཞིན་ད་རྒྱུ་མཚན་མང་པོ་ཞིག་འདུག་ཚེ་གཉིས་འདུག་དང་པོ་དེ་ད་ཁྱོད་གོང་ནས་གསུངས་པ་ནང་བཞིན་རེད་རྒྱ་ནག་གི་དཔལ་འབྱོར་གྱི་གནས་སྟངས་དེ་ད་སྐྱོ་རུ་སྐྱོ་རུ་འདུག་ཨ་ནི་དཔལ་འབྱོར་གྱི་གནས་སྟངས་དེ་དཀའ་ངལ་ཅིག་འཕྲད་ཡོང་དུས་སྒང་ལ་ཨ་ནི་ཁོ་སྤྱི་ཚོགས་ཡོངས་ལ་ད་དཀའ་ངལ་འཕྲད་བསྡད་ཡོད་རེད་རྒྱ་ནག་གི་ད་ལྟ་གནས་སྟངས་དེ་དཔལ་འབྱོར་གཅིག་པོ་གི་དཀའ་ངལ་མ་རེད་དཔལ་འབྱོར་གྱི་ཉམས་འགྱུར་དེ་ལ་བརྟེན་ནས་ཨཱ་ནི་ཁོ་རང་གི་སྤྱི་ཚོགས་ནང་ད་གནད་དོན་མང་པོ་ཅིག་བྱུང་དགོས་ལ་དཔེར་ན། ལས་ཀ་ཤོར་ཡ་དང་ཨཱ་ནི་དེ་སློབ་གྲྭ་ཆེན་མོ་མཐར་ཕྱིན་མཁན་དེ་ཚོ་ལ་ལས་ཞུགས་བྱེད་ཡ་ལ་དཀའ་ངལ་མང་པོ་ཅིག་འཕྲད་ཡོང་གི་རེད་དེ་གནད་དོན་ཅིག་རེད་གནད་དོན་གཉིས་པ་དེ་སྤྱིར་བཏང་རྒྱ་ནག་དམར་ཤོག་གི་ད་ལྟ་བར་དུ་དེ་རྒྱ་ནག་ལ་དབང་བསྒྱུར་བྱེད་ཡ་རྒྱ་ནག་དམར་ཤོག་གི་གཞུང་འདི་གི་དཔལ་འབྱོར་ཡར་རྒྱས་མགྱོགས་པོ་ཞེ་ཅིག་བཏང་ཡ་དེ་ཡིས་ཨཱ་ནི་ད་ཁོ་ཁྲིམས་མཐུན་གྱི་རྣམ་པའི་སྒོ་ནས་ཨཱ་ནི་རྒྱ་ནག་རྒྱལ་ཡོངས་ལ་དབང་བསྒྱུར་བྱེད་ཡ་གི་ད་སྲིད་གཞུང་ཅིག་ཆགས་བསྡད་ཡོད་ཡ་གནས་སྟངས་འདྲ་བོ་རེད་དེ་དུས་སྒང་ལ་ད་ད་ལྟ་གི་དཔལ་འབྱོར་གྱི་གནས་སྟངས་དེ་ཉེ་བའི་ལོ་ཁ་ཤས་ནང་ལ་ཉམས་རྒུད་ཞིག་འགྲོ་ཡོང་དུས་སྒང་ལ་ཁྱོད་རང་གིས་གོང་ནས་གསུངས་པ་ནང་བཞིན་དཔལ་འབྱོར་གཙོ་བོ་བྱས་ནས་ཨ་ནི་སྤྱི་ཚོགས་ཀྱི་དཀའ་ངལ་མང་པོ་ཞིག་འཕྲད་ཡོང་གི་རེད་དེ་དུས་སྒང་ལ་ད་བཟོ་གྲྭ་དང་ཁེ་ལས་དང་དེ་ཚོའི་ནང་ལོགས་ལ་ལས་བྱེད་མང་པོ་རེད་ལས་ཀ་བྱེད་མཁན་མང་པོ་རེད་ཨ་ནི་དེའི་ནང་ལོགས་ལ་ཨ་ནི་དྲག་པོའི་སྒྲིག་འཛུགས་སྒྲིག་འཛུགས་དེ་འདྲ་བྱས་ནས་ཨ་ནི་གཙོ་བོ་དེ་ཁོ་རང་ཚོ་གི་ངོ་རྒོལ་བྱེད་ཡ་དང་ཨ་ནི་ཁོ་རང་ཚོ་གི་ད་ལས་ཀ་བྱེད་མཁན་དེ་ཚོ་ག་རེ་བྱེད་འོས་ཡོད་ཡ་ལྟ་རྟོག་བྱེད་ཡ་དང་དེ་ཚོ་ལ་ཚོད་འཛིན་བྱེད་ཡ་དམིགས་ནས་ཡིན་པ་དེ་གསལ་བོ་རེད

ལགས་སོ་དེ་མིན་གྱི་ཡང་དེའི་ཐོག་དོ་སྣང་གནང་མཁན་ཚོས་གསུང་བ་བྱས་ན་འདི་ལྟ་ཅིག་ཡིན། རྒྱ་ནག་ནང་གི་ད་སྤྱིར་བཏང་གི་མི་མང་ཐོག་ཡང་ཅིག་སྟངས་འཛིན་འདི་དོ་ནན་རུ་བཏང་ཡ་དེ་འདྲའི་ཆེད་དུ་ཡང་དེ་བཙུགས་པ་རེད་ཅེས་དེ་འདྲ་གསུང་མཁན་འདུག་འདི་དེ་ག་རང་ཡིན་ནམ་ག་འདྲ་ཡིན་ནམ། རེད་རེད་འདི་གསལ་བོ་རེད། ད་ཁོ་རང་ཚོ་འདི་རྒྱ་ནག་ལྟ་བུ་མཚོན་ན་འདས་པའི་ལོ་སུམ་ཅུའི་ནང་ལོགས་ལ་དཔལ་འབྱོར་གྱི་ཕྱོགས་ཡར་རྒྱས་ཅིག་སོང་བའི་རྣམ་པ་ཅིག་ཐོན་ཡོང་དུས་སྒང་ལ་ད་བཟོ་གྲྭ་མང་པོ་བཙུགས་ཡོད་པ། ཁེ་ལས་མང་པོ་བཙུགས་ཡོད་པ་རེད་ད་དེ། ལྷག་པར་དུ་གྲོང་ཁྱེར་གྱི་ཁོར་ཡུག་ནང་ནས་ཨ་ནི་ཁོའི་དགྲ་ཚོགས་འདི་ཡིན་ན་འདྲ་མི་མང་པོ་འཛོམས་ས་ཅིག་ཆགས་བསྡད་པ་རེད་དེ་དུས་སྒང་ལ་ཁོ་རང་ཚོ་གི་ཁེ་ལས་དང་བཟོ་གྲྭ་དེ་ཚོའི་ནང་ལོགས་ལ་ཨ་ནི་དྲག་པོའི་སྒྲིག་འཛུགས་དེ་འདྲ་བཙུགས་ནས་ཨ་ནི་དེའི་གི་མི་དམངས་དེ་ཚོ་ལ་ཚོད་འཛིན་བྱེད་ཡག་གི་ཆེད་ཡིན་པ་དེ་གསལ་བོ་རེད་ད་དྲག་པོའི་སྒྲིག་འཛུགས་དེའི་ཨ་ནི་ཁ་གཏད་ས་དེ་ཁོ་ནང་ལོགས་རྒྱ་ནག་ཁོ་རང་གི་མི་དམངས་ཡིན་པ་མ་གཏོགས་དེ་ཕྱི་རྒྱལ་དང་ཐའེ་ཝན་དང་ཡང་ན་ཅིག་ཨ་མི་རི་ཀ་ལ་སོགས་པ། དམག་སྒྲའི་གྲ་སྒྲིག་བྱས་ཡོད་དེ་ན་ནི་ཚོང་གི་མི་འདུག་ལ་ཁོ་རང་གི་ངོ་བོ་དེ་དེ་ན་མ་རེད་སེང་གེ། བློ་གསལ་ཨ་ནི་ངས་གནས་འདི་ཞོའི་བདག་ཡིན་དེ་རིང་ཡང་བསྐྱར་ཞལ་པར་ཐོག་ནས་སི་པེན་ནང་བཞུགས་པའི་བོད་དང་རྒྱ་ནག་གི་གནད་དོན་ཐོག་ཉམས་ཞིབ་གནང་མཁན་དང་ཨ་ནི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་བསྟི་གནས་ཁང་གི་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ནས་ང་ཚོ་གནས་འདི་ཞོའི་གི་དུས་ཚོད་བཏོན་གནང་བ་དེ་ཐུགས་རྗེ་ཆེ་གནང་ཞུ་གི་ཡིན་དང། འོ་ལ་ཐུགས་རྗེ་ཆེ།

ཉི་ཤུ་གསུམ་ནས་ཉི་ཤུ་ལྔ་བར་ཡར་ད་གཟའ་པ་སངས་ནས་ཉི་མ་བར་དུ་འདུག་སེ་བྱས་གོ་སྒྲིག་གནང་གི་འདུག་བྱས་ཙང་འདིའི་དམིགས་ཡུལ་དང་ཨ་ནི་ཁོང་རྣམ་ཚོས་བརྟག་དཔྱད་གནང་ས་ག་བ་ཡིན་པ་དང་ཨ་ནི་གི་དུས་ཚོད་དང་དེ་ཚོའི་ཐོག་ལ་ཡར་ད་མང་ཚོགས་ཚོར་མཁྱེན་རྟོགས་ཡོང་ཆེད་དུ་ཨ་ནི་ད་རེས་ང་ཚོའི་ལས་རིམ་དེའི་ནང་སྨན་རྩིས་མཐུན་ཚོགས་ཀྱི་ཚོགས་གཙོ་སྨན་པ་ཆོས་འཕེལ་མཚོ་ལགས་ང་ཚོ་འདི་ནང་བཀའ་མོལ་གནང་ག་གདན་འདྲེན་ཞུས་ཡོད་ཨ་ནི་ད་རེས་ང་ཚོའི་ལས་རིམ་ནང་ལ་ཡང་བཅར་འདྲི་གནང་ཡ་སྐུ་ངོ་རྣམ་པ་ཐུགས་རྗེ་ཆེ་ཞུ་གི་ཡིན།

ཨ་ནི་བྱ་བ་ལམ་འགྲོ་ཡོང་རྒྱུའི་སྨོན་ལམ་ཞུ་བ་དང་ཆབས་ཅིག་ཨ་ནི། ད་ལྟ་ཨ། ཆོ་འཕྲུལ་སྨོན་ལམ་ཆེན་མོ་འདི། ད་ལྟའི་ད་ག་རེ་གཟའ་པ་སངས་སྤེན་པ་ཉི་མ་གསུམ་དེ་ལ་རེད་ཟེར་གྱི་འདུག་ཨ་ནི་ང་ཚོས་སྔོན་མ་སྔོན་མ་ཡིན་ན་ད་སྨན་སྦྱིན་འབུལ་ཡ་དེ་འདྲ་བྱེད་ཀྱི་ཡོད་རེད་འདིའི་གཞུག་ལ་ཨ་ནི། ཚོས་ཡང་བ་རུ་བ་ཐག་ཅིག་བྱས་པ་རེད་ད་ད་ལྟ་ཁོ་ནི་ང་ཚོའི་འབྲེལ་ལྟོས་པ།

དང་དེ་དེ་ནི་ཆོ་འཕྲུལ་སྨོན་ལམ་ཆེན་མོ་ཞེས་སྔས་མ་དེ་དགེ་ལུགས་སྨོན་ལམ་ཆེན་མོ་ཡིན་ཟེར་རོ། ད་གན་རྒྱ་ཉི་མ་ལྔ་ཁོང་ཚོས་ཀྱི་གནང་རེད་དེ་ཉི་མ་ནི་ང་ཚོས་ཉི་མ་གསུམ་རིང་ག་ལས་ཞུས་པ་ཡིན་གང་ཟེར་ན་ང་ཚོས་སྨན་རྫོགས་སོང་ནི་གཅིག་ནི་གཉིས་ནི་ལས་ཀ་མང་པོ་ཅིག་གི་ཆ་ནས་ཉི་མ་གསུམ་སྨན་སྦྱིན་ཞུ་ཐུབ་མ་སོང་དེ་ཡིན་ནའི་ད་དེ་དེ་དེ་ལས་ཚོགས་པ་ཆེ་ཡ་རུང་ཡིན་ས་རེད་འདི་བྱེད་དུས་ང་ཚོས་ཞུ་སྟངས་དེ་འདི་བྱེད་ཀྱི་བ་རེད་སྨན་སྦྱིན་དེ་ནི་ཁ་སང།

འོང་འདི་འདྲ་ཅིག་རེད་ལོ། ལོ། ཨ་ནི། ད་རིང་ད་ལྟ་སྨན་སྦྱིན་ཡིག་ལྟ་གསུང་གི་འདུག་ཨ་ནི། དེའི་སྐབས་ལ་ཡང་ད་ཅིག་ཡང་སྨན་སོ་སོ་རང་གི་ཉོ་མཁན་ཡོང་བ་དང་ད་རིན་ཆེན་རིལ་བུ་ཉོ་མཁན་ཡོང་བ་དང་ད་ག་ནང་བཞིན་སྨན་རྩིས་ཁང་གི་གསོ་རིག་ཐོན་རྫས་དེ་འདྲས་བཙོང་གནང་ཡ་དེ་ཚོ་བཙོང་གནང་གི་ཡོད་ན་ག་འདྲས་ན་ཉོ་མཁན་ཡོད་པས་ན། ལགས་རེད་དེ་འདྲས་རེད། ང་ཚོས། སྨན་སྦྱིན་དེ་ཁ་སང་སྔས་མ་ཉི་མ་ལྔ་ཕུལ་རེད་ད་ཉི་མ་བདུན་ཕུལ་ཡས་ཀྱི་རྩིས་ཡོད་ཨ་ནི་འདི་བྱས་དུས་ཨ་ནི་ད་དེ་མིན་གྱི་མི་ཁ་ཤས་ཡང་དངོས་གནས་སྙུང་གཞི་ཡིན་ན་འདྲ་གང་ཅིའི་ཐད་ལ་ཨ་ནི་གསོལ་སྨན་ཡུན་རིང་པོ་མཆོད་དགོས་མཁན་དེ་འདྲས་ཡོད་ན་ཨ་ནི་ཟླ་བ་གཅིག་གི་སྨན་གལ་སྲིད་ལེན་པ་ཡིན་ན་ཨ་ནི་ལྗགས་རིན་དེ་ལེན་ཡས་རེད། ད་ནི་ད་རིན་ཆེན་རིལ་བུ་དང་དེ་ཚོའི་སྨན་རྩིས་ཁང་གི་སྔས་མ་དེ་སྨན་རྩིས་ཁང་གི་ཡན་ལག་ཡོད་རེད་བ་ལགས་ཡན་ལག་གི་ཨ་ནི་རིན་གོང་ག་རེ་བྱས་ན་དེ་གཞི་བཟུང་བྱས་ནས་འགྲོ་ཡ་རེད་གང་ཟེར་ན་སྨན་ཁོ་ན་སྨན་རྩིས་ཁང་རང་གི་རེད་ཨ་ནི་རིན་ཆེན་རིལ་བུ་དང་དེ་ཚོའི་དང་ད་ཕྱིར་ཚོང་ཅ་ལག་དེ་ཚོ་ཚང་མ་སྨན་རྩིས་ཁང་ཡིན་དུས་ཨ་ནི་སྔས་མའི་སྨན་རྩིས་ཁང་གི་གཞི་བཟུང་བྱས་ནས་འགྲོ་ཡ་རེད། ཡང། ཨ་ནི། ད་ད་ལྟ་ཁྱེད་རྣམ་ཚོས་ཚེས་པ་ཉི་ཤུ་གསུམ་ནས་ཚེས་ཉི་ཤུ་ལྔ་བར་ཉི་མ་གསུམ་རིང་གོ་ད་ད་ལྟ་སྨན་སྦྱིན་གནང་ཡ་དེ། ཆུ་ཚོད་ག་དུས་ནས་འགོ་བཙུགས་གནང་གི་རེད་ཨ་ནི་ས་ཆ་ག་བ་རེད་བརྟག་དཔྱད་གནང་ས་དེ། ད། དུས་ཚོད་དེ། དབུ་མ་ཡི་གེ་གཞི་བཟུང་བྱས་ན་ཨ་ནི། ཁོ་ཚོས་ད་ཡི་གེ་ལས། གྲ་སྒྲིག་བྱེད་ཡག་དང་དེ་འདྲ་བྱས་ནས་ཨ་ནི་མི་འཛོམས་ཡག་དེ་ཚོའི་ཆེད་ཡིན་ན་ནམ་རྒྱུན་ནས་ཁོ་ཚོས་སྐུ་ཞབས་རྣམ་པ་ཚོ་ཕེབས་ཡག་དང་དེ་འདྲ་བྱེད་དུས་ཆུ་ཚོད་དགུ་པ་བཅུ་པ་དུ་བ་ལས་ཨ་ནི་དེ་མི་མང་སླེབས་ཡག་གི་དེ་འདྲའི་མགོ་འགྲོ་བཅུག་གི་འདུག་དེ་བྱེད་དུས་ཨ་ནི་ཚོགས་འཚོགས་དུས་ཡང་ཚོགས་འཚོགས་འགྲོ་གི་རེད་པ་ལགས་དེའི་བར་དུ་སྟོང་པ་མེད་རེད་ཁོ་རང་ཚོའི་ཚོགས་འཚོགས་ནས་རྐྱང་རྐྱང་ཡོང་དེ་དགོས་དུས་ཨ་ནི་དེའི་བར་དུ་གི་བར་གསེང་དེ།

དེ་གཟེར་གསལ་ཡ་དེ་འདྲའི་དམིགས་བསལ་ད་ལྟ་བར་དུ་བྱུང་ཡོད་མ་རེད་ད་ཡིན་ན་ཡང་སྤུས་ཀའི་ལས་སླེབས་ཚར་དུས་ཨ་ནི་མུ་མཐུད་ནས་ད་ཅིག་གི་བདུན་ཕྲག་གཅིག་གི་སྨན་གྱི་ཕན་ཐོགས་འདྲ་བོ་ཆེན་པོ་དེ་འདྲའི་བྱུང་ན་འབྲེལ་བ་བྱེད་ས་གི་ཨ་ནི་ཁ་བྱང་དེ་ད་ལྟ་ང་ཚོའི་མིང་བྱང་གཅིག་བཟོས་ཡོད་རེད་དེའི་ཐོག་ལས་ཨ་ནི་རྒྱུན་ལས། མི་ལྔ་ཡོད་རེད་པ་ལགས་མི་ལྔ་གི། ཨང་གྲངས་དེ་སྤྲད་བཞག་ཡོད་རེད་ཨ་ནི། སྨན་དེ། དེ་གར་ས། བཞག་ཡ་དེ་ངའི་ནང་ལོགས་བཞག་བཞག་རེད་ད་ལྟ་བཞག་ས་མེད་རེད་ད་ང་ཚོའི་སྨན་རྩིས་མཐུན་ཚོགས་ལ་ཆ་རྐྱེན་ཆེན་པོ་གང་ཡོད་མ་རེད་པ་ལགས་དེ་བྱས་དུས་ཨ་ནི། དེ་འདྲའི་མུ་མཐུད་ནས་བཤད་ནས་ཨ་ནི་འབྲེལ་བ་ཞེ་ཅི་བྱས་པ་རེད། ནོ། ད་ལྟ་ཁྱེད་རང་ཚོའི་དྲིལ་བསྒྲགས་འདི Facebook དང་དེ་འདྲ་གོ་བ་ག་རེ་གནང་ཡོད་རེད། ད་ནམ་རྒྱུན་ཡིན་ན་ང་ཚོའི་དྲུང་ཆེ་ལགས་ཀྱིས་གསལ་བསྒྲགས་ཤིག་བཟོས་ཨ་ནི Facebook དང་ཨ་ནི WhatsApp དང་དེ་འདྲའི་ནང་ལ་ཡར་མར་བྱེད་ཡ་དང་དེ་འདྲ་བྱེད་གནང་དགོས་བ་རེད། ད་སྔོན་མ་ང་ཚོའི་བྱེད་དུས་ནས་ཡང་དེ་ཟ་ཁང་དང་དེ་འདྲའི་ནང་ལ་སྦྱར་ཤོག་རྒྱག་ཡ་དང་དེ་འདྲ་བྱེད་བ་རེད། ད་རེས་ཀྱི་ཆ་ནས་ད་དུས་ཚད་ཐུང་ཐུང་བྱེད་མི་བྱེད་ཐག་ཆོད་མ་སོང་ཁས་ཉིན་མོ་དོ་བ་དེ་ལས་ཐག་ཆོད་བ་རེད་ཨ་ནི་གང་ཟེར་ན་ང་ཚོས་ནམ་རྒྱུན་དེ་བར་དུ་བར་ཐག་ཅིག་ཆད་འདུག་ཨ་ནི་དེ་ཐག་ཅིག་མ་ཆོད་བྱས་ཨ་ནི་དངོས་གནས་ག་འདྲ་འདྲ་བོ་ཞིག་རེག་ཡོང་ན་ཡིན་གྱི་ལེན།

ད་ད་ལྟའི་ཆ་ལ་ད་ང་ཚོའི་མིང་ཁོ་ནའོ་མི་ཚིག་ཆུང་ཆུང་རེད་དེ་མཁན་ནས་ཨ་ནི་ང་ཚོའི་རྩིས་པ་གཅིག་ཡོད་རེད་ཨ་ནི་རྩིས་པ་དེ་ནས་མར་ཨ་ནི་དགོངས་པ་ཞུས་གནང་བ་རེད་དེ་བྱེད་དུས་ཨ་ནི་ད་ད་ལྟ་རྩིས་པ་ཡར་བསྐོ་ཡག་གི་ང་ཚོའི་འཆར་གཞི་ཡོད་རེད་དེ་བྱེད་དུས་ཨ་ནི་ད་ནིའུ་ཡོག་དང་ནིའུ་ཇར་སི་ནང་ལོགས་རྩིས་པ་འགྲོ་གི་དེ་འདྲ་དམིགས་བསལ་འདི་ཡོད་རེད་འདི་ཡོད་རེད་ཟེར་ཡ་དེ་འདྲ་ཧ་གོ་མ་སོང་ད་ཡིན་ན་ཡང་རྩིས་པ་ཚད་ལྡན་ཞིག་ད་དགོས་པ་རེད་པ་ལགས།

ལགས་སོ་ཟེར། ད་ད་འདི་ཁྱེད་རང་ཚོས་བརྟག་དཔྱད་དེ་གོ་སྒྲིག་གནང་ཡ་ད་རིན་མེད་དུ་ད་རིང་ཐེངས་དང་པོ་མ་རེད་ཤག་ད་ཡིན་ནའི་ཁྱེད་རང་ཚོས་ཚོགས་པ་དེ་ད་བཙུགས་ནས་ལོ་ཁ་ཤས་ཤིག་ཐལ་ཤག་ད་ཡིན་པས་ནི་ད་སྨན་རྩིས་མཐུན་ཚོགས་ཀྱི་ཚོགས་པ་དེ་དམིགས་ཡུལ་འདྲ་བོ་དེ་བཙུགས་ན་ག་རེ་རེད་ཨ་ནི་ད་ད་དེ་ཚོགས་པའི་ད་ཡོང་ཁུངས་ཐོག་ནས་ཚོགས་མི་དངུལ་གནས་སེལ་བྱེད་ལ་ཡོང་མི་འདུག་ཡིན་ནའི་ཁྱེད་རང་ཚོས་སྨན་སྦྱིན་དེ་འདྲའི་ཐེངས་མང་པོ་ཞིག་བཏང་གནང་འདུག་བ། དེ་དེ་རེད་ད། དང་པོ་སྨན་རྩིས་མཐུན་ཚོགས་དེ་དང་པོ་བཙུགས་དགོས་ཡ་རྒྱུ་མཚན་འདྲ་བོ་དེ་ད་སྤྱི་བཏང་ཆོག་ཨ་རི་ནང་ལོགས་ཨ་ནི་སྔོན་མ་འདྲ་བོ་ཡིན་ན་ད་བོད་པའི་ཨེམ་ཆི་ཉུང་ཉུང་རེད་ད་རེ་གཉིས་རེ་གཉིས་ཨ་ནི་དེ་བྱེད་དུས་ཨ་ནི་ཕྱིས་སུ་ཨ་ནི་བོད་པའི་ཨེམ་ཆི་མང་པོ་ཞིག་དེ་ནས་ཚུགས་ཐེ་ཡོང་བྱས་ཨ་ནི་གཅིག་གི་ལོ་མང་པོ་ཞིག་སློབ་སྦྱོང་བྱས་དེའི་གོ་སྐབས་དེ་ད་ཆུད་ཟོས་ལ་ཕྱིན་པ་སོང་འདྲ་དེ་འདྲའི་མང་པོ་མཐོང་བསྡད་དུས་ཨ་ནི་དེའི་གོ་སྐབས་ཤིག་མ་འོངས་པ་བསྐྲུན་ཐུབ་ན་ཡག་པོ་ཡོང་ས་རེད། ཨཱ་ནི་བོད་པའི་སྨན་དེ་སྤྱི་དང། གཞུང་ཚད་དང་ལྡན་པ་ཨཱ་ནི། འཛམ་བུ་གླིང་གི་ནང་ལ་ད་ང་ཚོའི་བོད་པའི་རིག་གཞུང་ངོམ་རྒྱུ་ཡོད་པ་ཨཱ་ནི། ཨཱ་འདི་ནང་བཞིན་གྱི་ཅིག་ཕན་ཐོགས་ཡོད་ཆེན་པོ་ཡོད་དེ་ནི། དེ་འདྲས་ཀྱི་རིག་གཞུང་ཅིག་རེད་འདུག་དེ་ཡང་བོད་རང་གི་ས་ཆ་ཐོག་ཞག་གི་ཨཱ་ནི་རིག་གཞུང་ཅིག་རེད་འདུག་དེ་ཡིན་དུས་ཨཱ་ནི། མུ་མཐུད་ནས་རྒྱུན་འཛིན་ནས་འགྲོ་ཐུབ་ན་ཡག་པོ་ཡོང་ས་རེད་བསམ་ནས་ཨཱ་ནི། སྐུལ་སློང་མང་པོ་ཅིག་བྱས་དེ་ནས་ཨཱ་ནི་ང་རང་ཚོས་དེ་བླ་ཤོག་ཟུར་པ་འགའི་རྣམ་རྒྱལ་ལ་ཕེབས་ཨཱ་ནི་ང་ཚོའི་ཨམ་ཆི་མང་པོ་ཅིག་འཛོམས་ནས་ཨཱ་ནི་ཚོགས་འདུ་ཚོགས་ཡག་མ་བྱས། ཨཱ་ནི་ད་ང་ཚོས་ཚོགས་པ་འདི་བཙུགས་རེད་ཚོགས་པ་བཙུགས་ནས་ད་ལོ་བདུན་བརྒྱད་ཅིག་འགྲོ་གོ་རེད་ཨཱ་ནི་ཚོགས་པའི་ད་ང་ཚོ་དམིགས་ཡུལ་དེ་དམིགས་ཡུལ་དང་པོ་དེ་ད་སྨན་རྩིས་ཁང་དང་ཆེད་དུ་མཉམ་འབྲེལ་བྱས་ནས་ཨཱ་ནི་གང་ཟེར་ན་སྨན་རྩིས་ཁང་དེ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ཡས་མས་ནས་ཨཱ་ནི་ཅིག་གི་བཙུགས་བཞག་རྒྱུ་མཁན་ང་ཚོའི་ལྟེ་གནས་ཁང་དེ་མི་ཞིག་མེད་དེ་དུས་ཨཱ་ནི་དེའི་ཅིག་གི་འཛིན་སྐྱོང་སྤེལ་གསུམ་ནས་ཨཱ་ནི་ཕྱག་རོགས་ག་རེ་ཞུ་དགོས་ན་ཞུ་ཡ་དང་དེ་ནང་བཞིན་གྱི་ཨཱ་ནི་ཅིག་གི་དེ་ཡང་ཨཱ་ནི་གསོ་བ་རིག་པའི་མཁན་པོའི་གཞུང་ཅིག་ཡིན་དེ་དུས་ཨཱ་ནི། མུ་མཐུད་ནས་ཡག་པོ་བྱས་འགྲོ་ཐུབ་ཡ་གི་དམིགས་ཡུལ་དེ་བཅངས་ནས་ཨ་ནི་བཙུགས་པ་རེད་དེ་ཡིན་དུས་ཨ་ཕན་ཚུན་གྱི་འདི་འདྲའི་ཞིག་བྱ་འགྲོ་མཉམ་འབྲེལ་བྱེད་དགོས་རེད། ཨ་ནི་དམིགས་ཡུལ་གཉིས་པ་དེ་ད་འཛམ་བུ་གླིང་གི་ནང་ལོགས་ད་ང་ཚོས་བོད་པའི་སྨན་ཡིན་དེ་ལྟས་ཟེར་གྱི་སྤྱི་བཏང་ཡི་རིག་གཞུང་ད་ཕན་ཐོགས་ད་ཡག་པོ་ཡོད་དེ་བ་ལས་ཨ་ནི་ཧ་གོ་བ་མ་བཟོས་ན་ཀོ་ཀོ་སོ་སོ་འདྲ་པོ་བྱས་དེ་གོང་གི་ཞིག་ཆགས་དེ་ཡ་རོ་བ་ལ་དེ་བྱས་དུས་ཨ་ནི་མ་འོངས་པ་ཨ་ནི་ཁྲིམས་མཐུན་གྱི་ཅིག་གི་དེབ་སྐྱེལ་བྱེད་ཡ་ལ་སོགས་པ་འདི་འདྲའི་ཞིག་བྱེད་ཐུབ་ཡ་གི་རེ་བ་དང་ཨ་ནི་དམིགས་ཡུལ་གསུམ་པ་དེ་ད་དེ་བ་ལས་བོད་པའི་སྨན་པ་མང་པོ་བྱས་ཨ་ནི། སློབ་སྦྱོང་བྱེད་ས་ཚད་དང་ལྡན་པ་མང་པོ་ཅིག་ནས་ཐོན་བྱས་ལོ་མང་པོ་ཅིག་དེ་ལ་དུས་ཚོད་བཏང་མཐའ་མ་དེ་ནི་ཅིག་གི་དུ་བ་ལས་ལས་ཀ་འགྲོ་དགོས་བྱུང་དེ་ན་དཀའ་ལས་ཡོང་ས་རེད་ནི་ཁོང་ཚོའི་གི་ནི་ཅིག་གི་ལམ་ཁ་འགྲོ་བ་སོགས་དང་གོ་སྐབས་སྤྲོད་ཡ་ལ་སོགས་པ་དེ་འདྲས་ཀྱི་ཐོག་ལས་ནི་ང་རང་ཚོས་རུག་རུག་བྱས་ནས་ནི་ཅིག་བྱས་པ་ཡིན་ན་ནུས་པ་ཅིག་ཐོན་ས་རེད་ཟེར་མདའ་དེ་འདྲས་བྱས་ནས་གཙོ་བོ་འགྲོ་བ་དེ་དམིགས་ཡུལ་གསུམ་དེ་བཞག་ཡོད་རེད་ལགས། འོ་ལགས་སེ་ཐུགས་རྗེ་ཆེ་ད་སྨན་པ་འཆི་མེད་མཚོ་ལགས་ད་རིང་དུས་ཚོད་ཆ་ནས་བཀའ་འདྲི་ཞུ་མཚམས་འདིར་བཞག་པ་བྱུང་སོང་ཨ་ད་རིང་ང་ཚོའི་ལས་རིམ་ནང་ལ་ཡ་ཁྱེད་རང་ཚོའི་སྨན་རྩིས་མཐུན་ཚོགས་ཐོག་ནས་ཨ་ནི་ད་ད་རིང་གི་གཟའ་འཁོར་འདིའི་ནང་ལ་ཡ་ཨ་ནི་སྨན་སྦྱིན་གྱི་ཕྱག་ལས་གནང་ཡ་འདི་སྐོར་ལ་ཡ་ང་ཚོར་ངོ་སྤྲོད་གནང་བར་ཐུགས་རྗེ་ཆེ་ཞུ་གི་ཡིན། འོ་ལགས་སེ་ཐུགས་རྗེ་ཆེ། འོ་ལགས་སེ་ཐུགས་རྗེ་ཆེ།

མཛུབ་མོའི་རུས་པ་རྙེད་སོན་བྱུང་ཞིང་རིགས་རྫས་ཞིབ་འཇུག་ལས་རུས་པ་དེ་དག་ནི་རྡོ་ཆས་རྙིང་མའི་སྐབས་ཀྱི་ནེ་ཨན་ཌར་ཐཱལ་མི་དང་མི་འདྲ་བར་དེ་སྔོན་ཤེས་རྟོགས་མེད་པའི་རིགས་རྒྱུད་གཞན་ཞིག་ཡིན་པ་ངོས་འཛིན་བྱུང་ཡོད་ལ། ལྷག་པར་དུ་ཉིས་སྟོང་བརྒྱ་མེད་བཅུ་དགུའི་ལོར་ནེ་ཆར་རམ་རང་བྱུང་ཞེས་པའི་དུས་དེབ་ཐོག་སྤེལ་བའི་དཔྱད་རྩོམ་ནང་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ཐམ་པའི་ལོར་བོད་མདོ་སྨད་བླ་བྲང་རྒན་རྒྱ་བྲག་དཀར་གྱི་བྲག་ཕུག་ཅིག་ནས་གནའ་བོའི་མིའི་རིགས་ཀྱི་འགྲམ་རུས་ཡ་གཅིག་རྙེད་སོན་བྱུང་ཡོད་པ་དེ་ཉུང་མཐར་ལོ་ངོ་ཆིག་འབུམ་དྲུག་ཁྲི་ཡར་སྔོན་གྱི་ཌེ་ནི་སོ་ཝ་མིའི་འགྲམ་རུས་ཀྱི་འགྱུར་རྡོ་ཞིག་ཡིན་པར་ཚན་རིག་པའི་དཔྱད་ཞིབ་ཀྱིས་ངོས་འཛིན་བྱུང་ཡོད་པ་བཀོད་ཡོད་པ་རེད། བོད་ནང་ཌེ་ནི་སོ་ཝ་མིའི་མིའི་འགྱུར་རྡོ་རྙེད་སོན་བྱུང་བ་དེས་འགྲོ་བ་མིའི་འཕེལ་རིམ་སྐོར་དང་ལྷག་པར་དུ་བོད་མཐོ་སྒང་དུ་མིའི་ཆགས་རབས་ཙམ་མ་ཚད་མིའི་འཚོ་གནས་ཇི་ལྟར་ཐུབ་པའི་གནས་ཚུལ་ཤེས་རྟོགས་ལ་ཧ་ཅང་གི་དོན་སྙིང་ཆེན་པོ་ཡོད་ཅིང་ཨ་རིའི་ཤི་ཀ་གོ་གཙུག་ལག་སློབ་གྲྭ་ཆེན་མོའི་ནང་བོད་རིག་པའི་སློབ་དགེ་ཀརྨ་འཕྲིན་ལས་དངོས་གྲུབ་ལགས་ཀྱིས་ཕ་ཡུལ་དྲ་རྒྱའི་སྟེང་གན་རྒྱའི་བྲག་ཕུག་ནས་མིའི་ཤུལ་ལྷག་རྙེད་སོན་བྱུང་བའི་གནས་ཚུལ་དང་འབྲེལ་ཏེ་རྒྱལ་སྤྱིའི་ཞིབ་འཇུག་ལ་ཕྱོགས་སྒྲིག་གནང་བ་དང་སྦྲགས་ས་མཐོའི་བོད་སྟེང་མིའི་ཆགས་རབས་སྐོར་ཉམས་ཞིབ་ཀྱི་དཔྱད་རྩོམ་ཞིག་སྤེལ་འདུག་ལ། དེ་དག་དང་འབྲེལ་ཏེ་གླེང་མོལ་ཞུས་ཡོད་པར་ཀརྨ་འཕྲིན་ལས་དངོས་གྲུབ་ལགས་ཀྱིས་ཌེ་ནི་སོ་བ་མིའི་རིགས་རྒྱུན་གསར་དུ་ཤེས་རྟོགས་བྱུང་བའི་རྒྱབ་ལྗོངས་སྐོར་དང་གནད་འགག་ཇི་ཆགས་སྐོར་ཁོང་གི་རྩོམ་ཡིག་གི་ནང་དོན་ངོ་སྤྲོད་གནང་བར། ད་འདི་བདེན་པ་རེད་ད་རིང་པོ་ཆེན་པོ་རེད་ཨ་ནེ་བོད་ཡིག་ནང་ལ་ཡ་ངའི་རྩོམ་འདི་མ་ཐོན་པའི་སྐབས་ལ་ནས་ད་ཅིག་ཐོན་ལོག་རེད་ཡ་ང་ཚོ་རྩམ་ཟན་པ་དེ་ཚོ་ག་ནས་བྱུང་བ་རེད་ཅེས་དེ་ད་ཅིག་བརྗོད་གཞི་འདི་ཡི་སྒང་ལ་ཡ་ཤི་ཤ་བྱས་མ་ཡོང་པའི་སྐབས་ལ་ཨ་ནེ་ཀྲང་ལྟ་བུ་དེ་ག་ཚོད་ང་ཚོ་དེ་དུས་རིང་ལོ་དྲུག་གི་ཉིས་སྟོང་བཅོ་བརྒྱད་རེད་ཕལ་ཆེར་དེ་འདྲའི་རྗེས་ལ་ཡ་ཨ་ནེ་དེ་ས་གནས་སྤྱི་མཐུན་ཚོགས་པ་མ་གི་ཆི་ཀ་གོ་གི་བོད་པའི་རྩ་ནས་ཨ་ནེ་བོད་ཁྲག་བསྡུ་རུབ་བྱས་རྗེས་ཨ་ནེ་འདི་རྗེས་ལ་ཡ། ཉམས་ཞིབ་བྱས་ཏེ་ཨ་ནུ་མིའི་རིགས་རྒྱུན་གྱི་ས་བོན་ཨ་ནུ་འདི་ཨ་ནུ་འདི་ནང་ལ་ཡ་ཉམས་ཞིབ་བྱས་དེ་འདི་ག་འདྲའི་དྲ་རྒྱ་རེད་འདུག་ཨ་ནུ་འདི་བོད་ཀྱི་འཕེལ་རིམ་དེ་ག་འདྲའི་དྲ་རྒྱ་འདི་འདྲའི་བྱེད་ཆ་ཁོ་ཚོས་ཞིབ་འཇུག་འདི་བྱེད་པའི་སྐབས་ལ་ཡ་འཛམ་བུ་གླིང་ས་ཆ་མང་པོ་ཞེ་པོ་ཅིག་ལ་འདི་དང་འབྲེལ་བ་ཡོད་པའི་ཐོག་ནས་ཉམས་ཞིབ་བྱས་ཡོད་རེད་ཨ་འདི་དང་འབྲེལ་བ་ཡོད་པའི་ཐོག་ནས་ཨ་ནུ་ང་རེ་ཟིན་པའི་ནང་ལ་ཡ་ཅིག་ལྟ་ཡི་འདུག་ངམ་ཚང་མར་རྒྱུས་ཡོད་རེད། ང་བོད་པའི་མི་རྒྱུད་འདི་སྤྱན་རས་གཟིགས་དང་ཕ་སྤྲེལ་རྒན་བྱང་ཆུབ་སེམས་དཔའ་དང་མ་བྲག་སྲིན་མོ་ནས་བྱུང་བ་རེད་ཟེར་གྱི་ང་ཚོ་ཁ་རྒྱུན་གྱི་ཅིག་དེ་ཡོད་རེད་དེ་འདི་མཉམ་དུ་ལ་ཡ། གདོད་མའི་ཆོས་གཞུང་ནང་ལ་ཡ། མིའི་འཕེལ་རིམ་དང་ཨ་ནི་ཅིག་དམིགས་བསལ་གྱི་གདོད་མའི་དུས་ཚོད་དང་དེ་འདྲའི་སྐོར་ལ་ཡ། གླེང་གཞི་བྱས་པའི་སྐབས་ལ་ཡ། ཨ་ནི་ཐོག་མར་མིའི་འགྲོ་བ་བྱུང་སའི་འབྱུང་ཁུངས་ག་ནས་ཡིན་པ་འདི

ཅིག་མ་ཎི་བཀའ་འབུམ་རེད། རྒྱལ་རབས་གསལ་བའི་མེ་ལོང་རེད། དེ་ནང་བཞིན་བཀའ་ཐང་སྡེ་ལྔ་དེ་ནང་བཞིན། བཀའ་ཆེམས་ཀ་ཁོལ་མ་ད་འདི་གྲས་མང་ཆེ་སྲོང་བཙན་སྒམ་པོ་ལ་ཡང་འབྲེལ་བ་ཐུག་བསྡད་ཡོད་རེད་འོན་ཏེ་དེ་འདྲའི་གི་ནང་ལ་ཡ་གསལ་རེད་རྒྱུ་ཕ་སྤྲེལ་རྒན་བྱང་ཆུབ་སེམས་དཔའ་དང་མ་བྲག་སྲིན་མོ་དེ་ང་ཚོས་བཤད་བསྡད་ཡོད་རེད་ཁོ་རིག་རྗེས་ཀྱི་གཏམ་རྒྱུད་འདྲ་པོ་ཅིག་བསྡད་ཡོད་རེད་དེ་འདྲ་འདྲ་པོ་ཅིག་ལ་ངོས་འཛིན་བསྡད་ཡོད་རེད་ད་ད་ལྟའི་ཆ་ལ་ཡ་བལྟས་ཡོང་དུས་བརྩམས་པ་སྤྱིར་ཆིག་སྟོང་དགུ་བརྒྱ་བདུན་ཅུ་བདུན་བརྒྱད་རེད་ཞེ་དྲག་སྔ་ཤོས་འདྲ་པོ་དེ་འདྲའི་ཅིག་སྐབས་ལ་ཡ་བོད་པའི་གྲྭ་པ་ཅིག་ལ་ཡ་དེ་འདྲ་བྲག་དཀར་གནས་ཁང་ལ་ཡ། ས་སྡེ་གངས་རྒྱུད་གན་རྒྱ་བྲག་དཀར་གནས་ཁང་ཟེར་དེ། བླ་བྲང་བསང་ཆུ་རྫོང་ནང་ལ་ཡང་གན་རྒྱ་ཡོད་དེ་རེད་གན་རྒྱ་བྲག་དཀར་གནས་ཁང། ཨ་ནི་འདི་བྲག་དཀར་གནས་ཁང་འདི་ས་ཆ་འདི་ད་གལ་ཆེན་པོ་ཅིག་ད་ང་ཚོ་ཞིབ་ཉམས་ཞིབ་གནང་མཁན་དེ་ཚོའི་ནང་ལ་ཀུན་མཁྱེན་འཇམ་དབྱངས་བཞད་པ་དཔེ་མ་སྲིད་མཁྱེན་མཐོ་པོ་རེད་པ་ད་ཁོ་རང་ད་དང་ནང་བཞིན་གན་རྒྱའི་ནང་གི་སྔོན་མ་ད Radio Free Asia ནང་ལ་འདི་སྐོར་ལ་ཡང་ཁྱེད་ཀྱི་ལས་དོན་ཞིག་གནང་སོང་བསམ་གྱི་འདུག་གུང་རི་མཁའ་འགྲོ་མ་སྐོར་ལ་ཡང

དཔེ་ཆའི་ལོ་སུམ་ཅུ་ཕྱི་མ་གི་ལས་ཡིན་པར་གྲགས། དེ་ཙང་ད་འདི་ལས་བསྡད་པའི་སྐབས་ལ་ཡ་ཉིས་སྟོང་བརྒྱད་ཀྱི་ལོ་ལ་ཡ་ཨུ་རུ་སུ་གི་སའི་ཕ་སྡེ་རིའི་སྒང་ལ་གྲང་ལུག་གི་བྲག་ཕུག་དེ་མིང་ལ་དེ་ནི་སོ་བ་ཟེར་བའི་བྲག་ཕུག་དེ་ནང་ལ་ཡ་ཨ་ནེ་བུ་མོ་གཅིག་གིས་མཛུབ་གུ་ཆུང་ཆུང་ཅིག་རིང་པོ་ཅིག་དེ་འདྲ་ཅིག་ཁོ་ཚོ་ལ་རྙེད་རྗེས་འདི་ཁོ་ཚོས་གི་ད་འདིའི་ནང་ལ་རིགས་རྫས་དེ་གི་ཉམས་ཞིབ་བྱས་པའི་སྐབས་ལ་ཡ་ད་འདི་ད་ལྟ་བར་དུ་ཁོ་རང་ཚོ་གི་འཛམ་བུ་གླིང་གི་མི་རིགས་ཚང་མ་བྱུང་ས་དེ་ནི་ཨ་ཕི་རི་ཀ་ནས་ནེའན་དེ་ཐལ་ཡོ་རུབ་ལ་དར་འདི་འདྲའི་བྱུང་བ་འདི་ཡིས་ཨ་ནེ་རིགས་རྫས་དང་མ་འདྲ་བའི་ཅིག་ཁྱད་མཚར་པོ་ཞིག་ཞུ་རེད་འདུག་ཟེར་འདི་ནང་ལ་འདི་ཁོང་ཚོས་རྩད་གཅོད་བྱེད་འདོད་མེད་གམ་ཡ་བུ་མོ་འདི་གི་པ་ཕ་འདི་ནེའན་དེ་ཐལ་བྱས་ཨ་མ་འདི་འདིའི་རིགས་རྫས་འདི་ཁྱོན་ནས་འདྲ་གི་མི་འདུག་བྱས་ཏེ་འདིའི་རིགས་རྫས་མ་འདྲ་རྒྱུ་འདི་ལ་ཡ་ཨ་ནེ་ཁོ་བྱུང་ཁུངས་ཀྱི་ས་ཆའི་མིང་དེ་ནི་སོ་བན་ཟེར་གྱི་མིང་འདི་བཏགས་འདི་བཏགས་ཡོང་པའི་སྐབས་ལ་ཡ་རྒྱུ་མཚན་འདི་ལ་བརྟེན་ནས་ད་ལྟ་རྒན་གྱའི་བྲག་དཀར་གྱི་འགྲམ་རུས་རྙེད་པ་འདི་ཞིབ་འཇུག་གཞི་ནས་བྱེད་ཡོང་དུས་འདི་རིགས་རྫས་མ་འདྲ་བ་གལ་ཆེན་པོ་ཐུག་ཙང་ད་ཞིབ་འཇུག་བྱེད་ཡོང་དུས་ཁོ་གཅིག་པ་ཕ་རི་ཡིས་དེ་ནི་སོ་བན་ཕ་གི་ལ་ཡ་རིགས་རྫས་ག་རེ་ཡོད་པ་དང་དེ་འདྲ་པོ་ཐོན་གྱི་འདུག་ཟེར་བྱས་འདི་ད་ང་ཚོ་བོད་ལ་འགྲོ་བ་མིའི་བྱུང་མིའི་ཆགས་རབས་འདིའི་སྐོར་ལ་ད་སྔོན་ནས་དེང་སང་གི་ཚན་རིག་གི་ཉམས་ཞིབ་པའི་ཆེད་དཔེ་ཡག་པོ་བྱུང་བ་རེད་བསམ་གྱི་འདུག། རིགས་རྫས་དཔྱད་ཞིབ་ཀྱི་ལམ་ནས་དེ་ནི་སོ་བ་མི་དེ་བོད་མཐོ་སྒང་གི་གྲང་ངར་ཅན་གྱི་གནམ་གཤིས་དང་ཁོར་ཡུག་ནང་གནས་ཐུབ་པ་དེ་དེ་ནི་སོ་བ་མིའི་རིགས་རྒྱུན་ལ་དབུགས་གཏོང་ལེན་གྱི་དམིགས་བསལ་གྱི་ནུས་པ་ལྡན་ཡོད་པ་ངོས་འཛིན་བྱེད་བཞིན་འདུག་ལ། བོད་ཀྱི་ཕྱི་ལ་སྐྱེད་སྲིང་བྱུང་པའི་བོད་རིགས་ལ་ཡང་དེ་འདྲའི་ནུས་པ་ལྷན་སྐྱེས་སུ་ཡོད་པར་ཞིབ་འཇུག་ལས་ར་སྤྲོད་བྱུང་ཡོད་པ་ཀརྨ་འཕྲིན་ལས་དངོས་གྲུབ་ལགས་ཀྱིས་འགྲེལ་བརྗོད་གནང་དོན། དེ་ནི་སོ་བན་གྱི་རིགས་རྫས་ད་ལྟ་བར་དུ་ཁྱོན་ནས་མེད་ཙང་ཁོང་ཚོ་ཧང་སངས་བྱས་ད་དེ་གདོད་མའི་སྐབས་ཀྱི་དུས་ཚོད་འདིའི་སྐབས་ལ་མིའི་འགྲོ་ད་མི་སྤྲེའུ་ནས་ཚུར་ཆགས་རྗེས་ད་ང་ཚོ་སྤྲེའུ་ཟེར་བ་མ་གཏོགས་སྤྲེའུ་ཡང་དེང་སང་གི་སྤྲེའུ་ནང་བཞིན་ལ་གོ་བ་མ་རེད་དེ་ནས་ཚུར་མི་དངོས་གནས་མིའི་གི་ངོ་བོ་མཐའ་མ་ཐོན་ཡོང་རྗེས་ནེའན་དེ་ཐལ་ཇི་བཞིན་ད་མིའི་བསམ་བློ་བཏང་ཐུབ་ཡས་མིའི་གི་འདི་འདྲའི་རྣམ་ཤེས་འདི་ཚང་མ་ཐོན་གི་འདུག་ཟེར་འདི་འདྲའི་ཆགས་ཡོང་པའི། འདི་གི་རིགས་རྫས་དེ་ཕ་ཕི་བས། ཡ་གིའི་རིགས་རྫས་དེ་མི་འདྲ་བ་ཅིག་ཡོད་ཙང་ད་འདི་ག་ལ་ཉམས་ཞིབ་ཞིབ་པ་ཞིག་བྱས་ཡོང་དུས་ཨ་ནི་འགྲམ་རུས་འདིའི་ནང་ལ་འདིའི་རིགས་རྫས་དེ་འདུག། འདིའི་རིགས་རྫས་ཡོད་པ་འདི་དང་ཁོ་ཚོས་རིགས་རྫས་དེ་ག་རེ་རེད་འདུག་ཅིག་བལྟས་ཡོང་དུས་ཨ་འདིའི་རིགས་རྫས་འདི་ལ་ཡ་ད་ཚན་རིག་གི་འགྲོ་སྟངས་ཐོག་ནས EPAS one ཞེས་པའི་རྫས་སྦྱོར་འདི་གི་ཉམས་ཞིབ་བྱས་ཡོང་དུས་ཙམ་པ། ཨ་བྱེད་སྟངས་འདྲ་བོ་འདི་འདི་ལ་དམིགས་བསལ་ག་རེ་ཡོད་ལབ་ཡོད་ན་འདི་ད་ཅིག་ས་མཐོ་པོ་ཨ་ནི་ཅིག་སྲོག་འཛིན་གྱི་རླུང་ཉུང་ཉུང་ཡོད་ས་འདི་འདྲའི་ས་ཆ་ལ་གནས་ཐུབ་ཡས་ཀྱི་ཆ་རྐྱེན་ཅིག་འདུག་དེ་ལ་འདི་གལ་ཆེན་པོ་བརྩི་དགོས་འདི་བོད་པ་ལ་མ་གཏོགས་མི་འདུག་ཟེར་འདི་ད་ལྟ་གནས་ཚུལ་དེ་ལ་ཐུག་བསྡད་ཡོད་རེད་བ། འདི་ཨ་ནི་ཁོང་ཚོས་ཞིབ་འཇུག་བྱས་ཡོང་དུས་དེང་དུས་དེང་སང་གི་བོད་པའི་ནང་ལ་འདི་འདུག་ཟེར་བྱས་བལྟས་ཡོང་དུས་ཙམ་པ་འོ་ད་ཡ་གིའི་འགྲམ་རུས་འདི་དེ་ནི་སོ་བན་ལ་ཡོད་པ་འདི་གི་རིགས་རྫས་འདི་དང་ད་ལྟ་བོད་པ་ལ་ཡོད་པའི་རིགས་རྫས་འདི་མཐུན་ཡོང་དུས་ཙམ་པ

བོད་པ་འདི་གྱི་གནས་ཐུབ་ཚད་འདི་ཙམ་མ་རེད་གནས་ས་མཐོའི་སྒང་ལ་ཡ་ག་ལེ་ག་ལེ་འདི་གནས་ས་མཐོ་བོའི་སྒང་ལ་ཡ་བྱུང་རིམ་བྱས་ཏེ་གནས་ཐུབ་ཡས་ཀྱི་རྒྱུ་མཚན་ཆེ་ཤོས་འདི་བོད་པའི་གཟུགས་པོའི་ནང་ལ་ཡ་མིའི་རིགས་རྒྱུད་ཀྱི་ས་བོན་འདི་འདུག་ཟེར་ཏེ་ད་ཁོ་ཚོས་འདི་ལ་ཡ་ཉམས་ཞིབ་བྱས་ཏེ་ཤུགས་ཆེན་པོ་ཞིག་བྱེད་ཀྱི་འདུག། ཉིས་སྟོང་བརྒྱད་སྔོན་ལ་གང་དག་ཌེ་ནི་སོ་ཝན་གྱི་གནས་ཚུལ་འདི་མ་བྱུང་སྔོན་ལ་ཡ། ངའི་རྩོམ་འདི་ནང་ལ་དག་རང་མ། ཞུས་པ། དེ་རེད་ཀྱི་ང་རང་ཚོ་ཤེས་ཀྱི་ཡོད་མ་རེད་དེ་འཛམ་བུ་གླིང་གི་ག་ལ་བར་ད་ཅིག་རི་མཐོ་ཤོས་དང་ཇོ་མོ་གླང་མ་ལ་འཛེག་ཡས་ཨ་ནི་བསྟན་འཛིན་ཤར་པ་ཡིན་ན་ཁོ་རང་ཕ་མ་བོད་ནས་ཡོང་བ་སོང་ཙང་བོད་པའི་ཁྲག་དེ་ཡོད་ཙང་དེའི་སྒང་ལ་འགྲོ་དུས་ཙམ་པ་ལ་ཡ་ཧི་ལ་རི་དང་ཁོ་གཉིས་ལ་ཡ་ནི་ཅིག་སྲོག་འཛིན་ཡས་ཀྱི་རླུང་གི་ཆ་རྐྱེན་མེད་ན་ཅིག་ཡོད་ས་རེད་ཨ་ནི་ཁོ་རང་ལ་ཞེ་དྲག་དགོས་མེད་པའི་རྒྱུ་མཚན་ཅིག་དེ་རང་མིན་འགྲོ་བསམ་པ་འདུག་གཉིས་པ་དེ། དེ་ལ་ཕྱོགས་མཚུངས་པའི། ངས་དང་རང་ཞུས་པའི་ཁ་སང། ཅིག་དྲུག་ཅུ་རེ་གཉིས་ལ་རྒྱ་གར་དང་རྒྱ་ནག་བར་དམག་བྱུང་རྗེས་འདིའི་རྗེས་ལ་ཡ་དང་བླངས་དམག་སྒར་དེ་འགོ་འཛུགས་ཡས་ཀྱི་རྒྱུ་མཚན་ཆེ་ཤོས་དེ་ཁོ་ཚན་རིག་ཐོག་ནས་ཕ་གས་ཅིག་ཞིབ་འཇུག་བྱས་ནས་བཏོན་ཡོད་ད་གལ་ཡོད་མ་རེད། དོན་དངོས་སུ་དོན་དག་ད་ང་རང་བོད་པ་ཟེར་མཁན་དེ་ས་མཐོ་པོ་ལ་གནས་ཐུབ་པའི་དང་བསྡད་ཐུབ་པའི་དང་དང་ལ་ཞིག་ད་ཁྱེད་རང་དང་ང་ཚོ་རྒྱུས་ཡོད་རེད་ཅིག་དང་བླངས་དམག་སྒར་ནང་ལ་ཡ

བོད་སྟེང་འགྲོ་བ་མིའི་ཆགས་ཚུལ་དང་ས་མཐོའི་བོད་དུ་མིའི་འཚོ་གནས་ཇི་ལྟར་ཐུབ་པའི་སྐོར་ཨ་རིའི་ཤི་ཀ་གོ་གཙུག་ལག་སློབ་གྲྭ་ཆེན་མོའི་ནང་བོད་རིག་པའི་སློབ་དགེ་ཀརྨ་འཕྲིན་ལས་དངོས་གྲུབ་ལགས་སུ་གནས་འདྲི་ཞུས་པ་འདི་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་ཆེ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། ཐེངས་འདིའི་ཆེད་སྒྲིག་གི་ལེ་ཚན་ནང་བལ་པོའི་གློག་བརྙན་ཤམ་བྷ་ལ་ཟེར་བ་ནི་འབར་ལིན་གློག་བརྙན་དུས་སྟོན་གྱི་འགྲན་བསྡུར་ནང་འདེམས་སྒྲུག་བྱས་པའི་བལ་པོའི་གློག་བརྙན་ཐོག་མ་དེ་ཆགས་ཀྱི་ཡོད་ཅིང་གློག་བརྙན་དེའི་ནང་འཁྲབ་པ་པོ་བོད་ཀྱི་སྒྱུ་རྩལ་བ་བློ་བརྟན་རྣམ་གླིང་ལགས་ཀྱིས་གློག་བརྙན་དེའི་བརྒྱུད་བོད་ཀྱི་ནང་ཆོས་དང་འབྲེལ་ནས་སེམས་ཉིད་དང་སྲོལ་ལུགས་ཀྱི་བྱུང་ཁུངས་སོགས་ཀྱི་ལོ་རྒྱུས་ངོ་སྤྲོད་བྱེད་ཐུབ་ཡོད་པ་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་དུས་སྟོན་ཚོགས་ཡུལ་འབར་ལིན་ནས་གསུངས་ཡོད་པའི་སྐོར་བསྟན་འཛིན་བདེ་སྐྱིད་ལགས་ཀྱིས་སྙན་སྒྲོན་གནང་གི་རེད། པད་མ། ད་ཁྱེད་རང་གིས་སྐུ་སྤུན་ཀྱག་གསུམ་མཉམ་དུ་ཆང་ས་རྒྱག་ཡས་དེ་ནི་ནང་གི་ལུགས་སྲོལ་ཙམ་མ་ཡིན་པར་ཁྱེད་རང་གི་ལས་ཀྱང་རེད་ད། ད་ལྟ་གོང་དུ་གསན་པའི་སྒྲ་འདི་ནི་ཤམྦྷ་ལ་གློག་བརྙན་གྱི་དུམ་བུ་ཞིག་རེད། སྤྱི་ཟླ་གཉིས་པའི་ཚེས་བཅོ་ལྔ་ནས་ཉི་ཤུ་རྩ་ལྔ་བར་ད་ལྟ་འཇར་མན་གྱི་རྒྱལ་ས་འབར་ལིན་ནང་འཚོགས་བཞིན་པའི་འབར་ལིན་གློག་བརྙན་དུས་སྟོན་ཐོག་བལ་པོའི་གློག་བརྙན་བཟོ་སྒྲིག་པ་མིན་བྷ་དུར་བྷམ་ལགས་ཀྱི་གློག་བརྙན་ཤམ་བྷ་ལ་ཟེར་བ་དེ་དུས་སྟོན་གྱི་འགྲན་བསྡུར་ནང་འདེམས་སྒྲུག་བྱས་ཡོད་པ་མ་ཟད། བལ་པོའི་གློག་བརྙན་ཞིག་དེ་འདྲའི་རྒྱལ་སྤྱིའི་གློག་བརྙན་དུས་སྟོན་གྱི་འགྲན་བསྡུར་ནང་ཚུད་པ་ཐེངས་དང་པོ་ཆགས་ཀྱི་འདུག།

འཚོ་བའི་དོན་དག་ལ་འདུག་ཅེས་ཨ་ནི་ཅིག་ཆང་ས་བརྒྱབ་ནས་ཨ་ནི་ཅིག་འདི་འདྲས་ཅིག་གིས་ད་ནི་སྐོར་ལ་རེད་ཨ་ནི་བུད་མེད་འདིས་ད་ལྟས་དཀའ་ངལ་འཕྲད་པའི་སྐབས་ལ་ཨ་ནི་འདི་འདྲས་སྒྲུང་འདི་ད་ད་ལྟ་འདི་ཁྱོ་ག་གསུམ་དང་བུད་མེད་འདི་བར་ལ་བྱས་ཨ་ནི་ང་འདིའི་ནང་ལ་འདི་རེད་ད་བུད་མེད་འདི་ད་ཁྱིམ་ཚང་ནང་ལ་ཡང་ད་ང་ཁོ་ཚོའི་གི་བླ་མ་འདི་རེད་ད་བླ་མ་ཨིན་ཇི་སྐད་ད་མ་སོ་གུ་རུ་འདི་རེད་ཨ་ནི་ངས་ཁོ་གཉིས་ནས་ལས་ཨ་ཁོ་ཚོ་གསུམ་ད་ཁོ་ཚོ་བཞི་རེད་པ་ཨ་ངས་བསླབ་བྱ་བརྒྱབ་རྗེས་ཨ་ཆོས་ཀྱི་ལམ་ལ།

བླ་མ་ཅིག་སྟོན་རོགས་གྱིས། ཨ་འདི་ས་ཆ་ལ་ག་པར་རེད་ལབ་ཡང་འདི་དོལ་པོ་ལ་རེད་ཟེར་དེ་འདྲ་ཡིན་ཙང་ལམ་སང་ད་ང་བོད་ལ་འགྲོ་མྱོང་མེད་དུས་ག་ནས་ད་དོལ་པོ་འདི་ད་བོད་ཀྱི་ཅིག་ས་ཉེ་ཤོས་ཅིག་ལ་ཡིན་དུས་ག་ནས་ལྷག་པར་དུ་བོད་ཀྱི་ཆོས་དང་རིག་གཞུང་གོམས་གཤིས་ཚང་མ་ཡ་གི་དོལ་པོ་ལ་ཡོད་དུས་ག་ནས་བྱས་ཙང་ཨ་འདི་ལམ་སང་ངས་འོ་ལགས་སོ་ཞེས་ལབ་བཞིན་ང་ཡོང་གི་ཡིན་བྱས་ཙང་ད་འདི་ག་རེ་རེད་འདུག་ཟེར་ན་ད་ལྟ་ཁོ་རང་གི་ད་ལྟ Film གི Director Min Bahadur ཟེར་མཁན་ཅིག་ཡོད་པ། ཁོ་རང་རང་གིས་ད་འདི་ཁོ་རང་རང་གིས་བསམ་བློ་བྱས་བྱས་ཨ་ནི་ཁོ་རང་རང་གིས་དགོངས་པ་བཞེས་འདུག་ཟེར་ན་ད་འདི་བོད་པའི་ད་དོལ་པོ་འདི་ལྷག་པར་དུ་བོད་པའི་གི་རིག་གཞུང་དང་འབྲེལ་བ་ཤུགས་ཆེན་པོ་ད་ང་རང་ཚོ་སྔ་མོ་སྔ་མོ་དོལ་པོ་འདི་བོད་གི་ད་ས་ཁུལ་ཞིག་ཡིན་དུས་ག་ནས་ད་དེ་ལ་ང་རང་ཚོ་བོད་པའི་གི་གཞས་ཟེར་བ་ད་ང་ཚོ་གློག་བརྙན་འཁྲབ་མཁན་ང་ཚོ་བཞི་རྐང་བཙུགས་ནས་བདམས་ནི་ཨ་ནི་བེད་ད་ང་ཚོ་སྐད་བཏང་བ་དེ་ངས་ཁོ་རང་ལ་ཡ་སྙིང་ཐག་པ་ནས་ཐུགས་རྗེ་གནང་ཞུ་ཡིན་བྱས་ཙང་ད་དེ་གོ་སྐབས་དེ་ཁོ་རང་རང་གིས་ད་དམིགས་ཡུལ་ལ་གཞན་དག་དེ་འདྲའི་གློག་བརྙན་གཞན་པ་ང་རང་ཚོ་ཨེ་ཤི་ཡ་གི་གདོང་དེ་འདྲ་ལེན་བྱས་ཨ་ནི་ང་ཚོ་འདྲ་པོ་འདྲ་པོ་བོད་པ་འདྲ་པོ་འདྲ་པོ་ཨེ་ཤི་ཡ་གི་གདོང་ལེན་བྱས་ན་འགྲིག་གི་ཡོད་དེ་ཡིན་ནའི་དེ་རིང་ཁོ་རང་གིས་ད་དམིགས་བསལ་གྱིས་ད་དེ་གནད་འགག་ཆེན་པོ་ཞེ་པོ་གཟིགས་ནས་ད་ང་རང་ཚོ་བོད་པ་བཞི་ཨ་ནི་འདི་སྒང་ལ་ཡ་ད་གང་ད་ང་རང་ཚོ་བོད་པ་དང་འབྲེལ་བསྡད་པ

ཁྲུས་ནི་མ་དག་པ་ཅིག་ད་ང་ཚོ་དེ་རིང་དེ་ནང་ལ་ལྷག་པར་དུ་དོལ་པོ་འདི་ད་ང་ཚོ་བོད་ཀྱི་ཆོས་དང་རིག་གཞུང་གོམས་གཤིས་གང་ཅིའི་ཐོག་ནས་ད་ད་ལྟ་ང་ཚོ་བོད་འདི་རྒྱ་ནག་གི་བཙན་འཛུལ་བྱེད་དུས་ག་ནས་ད་རྒྱ་མིའི་གི་ཆ་ཤས་ལ་ཡིན་པ་ལྟ་བུར་གྱུར་བ་ཙམ་མ་ཡིན་པ་ད་དེ་ནང་ལ་ཡ་ཁོ་ཚོས་གི་ད་བོད་ཀྱི་ཆོས་དང་རིག་གཞུང་དཔེ་ཚེས་བཅས་ཞེ་པོ་ཅིག་བསྡད་བསྡད་ཡོད་རེད་བཙན་དབང་གི་ཐོག་ནས་ཡིན་ནའི་དོལ་པོ་འདི་ལ་ཡ་ང་ཕ་གིར་འགྲོ་དུས་ག་ནས་དམིགས་བསལ་གྱི་ག་རེ་མཐོང་ཟེར་ན་དཔེར་ན། ཅིག་ལོ་ཐོ་རྩི་ཡ་ཡིན་ནའི་རེད། ཁ་ལག་ཟ་སྟངས་འགྲོ་སྟངས་སྡོད་སྟངས་ཕེབས་སྟངས། ང་བོད་མཐོང་ཡོད་མ་རེད་ཡིན་ན་ཡང། སྔོན་མ་པཱ་ལགས་ཨ་མ་ལགས་གསུངས་པ་ནང་བཞིན་ད་གློག་བརྙན་འདི་འདྲ་ཡིན་ནའི་པར་འདི་འདྲའི་ནང་ཡོད་པ་ནང་བཞིན་གྱི་ད་དོལ་པོ་འདི་དངོས་གནས་ད་བོད་རང་རེད་བསམ་སང་ཅིག་གི་ང་ཕ་གིར་སླེབས་དུས་ག་ནས་དངོས་གནས་མིག་ཆུ་ཐོན་བཞུགས་ཅིག་གི་ཚོར་བ་ཤུགས་ཆེན་པོ་སྐྱེས་བྱས་ཙང་ང་མི་བྱེ་བྲག་པ་ཅིག་གི

ཆོས་སུ་འགྱུར་གྱི་ཡོད་དུས་ད་རྒྱལ་སྤྱིའི་གྱི་མང་ཚོགས་གློག་བརྙན་གཟིགས་མཁན་ཚོས་གྱི་གློག་བརྙན་དེ་ནས་ཅིག་བླང་བྱ་ག་རེ་ཡོད་རེད། ད་ག་ཞུ་རེད་ད་ཁྱད་ཆེ་ཤོས་དེ་ད་ག་རེ་རེད་ཟེར་ན་ད་ད་ལྟ་དོལ་པོ་ཁོ་རང་ཚོ་ཕ་གིར་སྔོན་མ་ད་ལྟ་ག་རེ Caravan ད་ལོ་བཅོ་ལྔ་ཉི་ཤུ་སྔོན་ལ Caravan གི་གློག་བརྙན་དེ་འཁྲབ་པ་རེད་ད་ཕ་གིར་དོལ་པོ་ལ་ད་ལྟ་ང་ཚོ་དཔེར་ན་ད་ལྟ་ཤམ་བྷ་ལ་དེ་གི་ད་དཔེར་ན་ཁེ་ཕན་ཆེ་ཤོས་དེ་དོལ་པོ་དེ་ངན། ད་ཕ་གིའི་ཡུལ་མི་ལ་ཕན་གྱི་ཡོད་རེད་བསམ་གྱི་འདུག་གང་ཡིན་ཟེར་ན་དེའི་བརྒྱུད་ནས་ཁོང་ཚོ་ལ་ཡང་ཕ་གིའི་གཅིག་བྱས་ན Tourism དེ་བ་འདུག་དེ་འདྲས་དང་དེ་འདྲས་ལ་ངས་ཕན་སྲིད་ཀྱི་རེད་བསམ་གྱི་འདུག་ཨ་ནི་ང་ཚོ་དཔེར་ན་ད་ང་ད་ལྟ་ཡར་ལོ་ཡར་ཚེས་ལེབ་ཡིན་ནས་ད་དཔེར་ན་བསོད་ནམས་སྟོབས་ལྡན་ལགས་འདྲ་པོ་ཆ་བཞག་ན་གཞས་གཏང་ཡས་སྐད་གྲགས་ཆེན་པོ་རེད་ད་ད་ག་ནང་བཞིན་བསྟན་འཛིན་དགྲ་ལྷ་ལགས་འདྲ་པོ་ཆ་བཞག་ན Bollywood ནང་ལ་ཞེ་པོ་འཁྲབ་གནང་གི་ཡོད་རེད་ཨ་ནི་ད་ག་ནང་བཞིན་ད་ལྟ་འཕྲིན་ལས་ལྷ་མོ་ད་ལྟ་ང་ཚོ་སྙེ་མ་ད་སྙེ་མ་ཟེར་ནས་ད་ད། བལ་ཡུལ་གྱི་ཟློས་གར་ནང་ལ་ཡོད་རེད་ཨང། ཁོ་རང་ལ་ཡང་གོ་སྐབས་ཆེན་པོ་རེད་ད། ལོ་ཆུང་བ་ཚོ་ལ་ངས་གོ་སྐབས་ཆེན་པོ་ཞིག་ད་རེད་བསམ་གྱི་འདུག་བྱས་ཙང་འདི་ལྟ་བུ་ཡིན་དུས་ག་ནས་ད་ང་འདྲ་བོ་བློ་ལྡན་རྣམ་གླིང་འདྲ་བོ་ཆ་བཞག་པ་ཡིན་ན་ད་ངས་དེ་རིགས་འདི་འཁྲབ་པ་འདི་གི་ད་བག་ཆགས་དུ་མ་ཚུགས་ནས་ག་རེ་བྱ་གི་རེད་ཟེར་ན་ད་ངས་ད་བོད་པའི་བླ་མ་གི་ཐོག་ནས་བོད་ཀྱི་ཆོས་དང་རིག་གཞུང་གོམས་གཤིས་གང་ལ་ཡང་ངས་ད་ཕལ་སྐད་འཁྲབ་དུས་ག་ནས་དོལ་པོ་གི་མི་མང་ཚོས་དཔེ་དགའ་པོ་གནང་སོང། དེ་ན་དཔེ།

ངོ་མ་འདི་ད་འཛམ་བུ་གླིང་ནང་ལ་ལྷག་པར་དུ་ཕྱི་རྒྱལ་ཚོ་ལ་ཡང་ད་ཅིག་ད་ལྟ་བོད་འདི་རྒྱ་མིས་བཟས་བསྡད་ཡོད་རེད་ཨ་ནི་བཟས་པ་ཙམ་མ་རེད་ད་དུང་བོད་འདི་རྒྱ་མིས་གི་ད་སྦད་དེ་ཞེ་པོ་ཅིག་འགྱུར་བ་ཆེན་པོ་འགྲོ་དུས་ག་ནས་ད་སྟོད་དོལ་པོ་ཟེར་སའི་ས་ཆ་འདི་ད་གང་ལྟར་སུ་སུ་གི་རི་ལུང་སྦད་དེ་འགྲོ་ཁག་པོ་ཞེ་པོ་ཡོད་དུས་ག་ནས་འདི་འདྲ་གི་ཐོག་ནས་ད་ཏོག་ཙམ་ཅིག་ང་ཚོ་བོད་ཀྱི་རིག་གཞུང་འདི་དབྱིན་ཇི་སྐད་དུ་མ་སུ་ནི preserve བྱས་ནས་རི་ལུང་འདི་ནང་ལ་ཏོག་ཙམ་ཅིག་ད་ལྟ་བར་དུ་ལྷག་བསྡད་ཡོད་རེད་ད་འདི་ཞེ་པོ་ཅིག་ངེད་གི་རྩ་ཆེན་པོ་མཐོང་གི་འདུག་ད་དེ་ཡིན་དུས་ག་ནས་ང་ཚོ་བོད་པ་ཚོ་ཡིན་ནའི་རེད་དེ་རིགས་དེ་ལ་ཞེ་པོ་ཅིག་དགའ་ཚོར་གནང་དགོས་ཡ་རེད་གང་ཟེར་ན་ད་སྦད་དེ་ཞེ་དྲག་གི་ད་ང་རང་ཚོ་བོད་ཀྱི་རིག་གཞུང་ངོ་མ་ད་ལྷག་བསྡད་པ་འདི་དངོས་གནས་དྲང་གནས་ཀྱི་ད་རྩ་ཆེན་པོ་འདི་ད་འཛམ་བུ་གླིང་གི་དེ་རིགས་མཐོང་ཡ་དེ་ཡིན་དུས་ག་ནས་བྱས་ཙང་ངས་ཀྱི་ཧ་ཅང་གི་ད་རྩ་ཆེན་པོ་དང་གལ་ཆེན་པོ་མཐོང་གི་འདུག་ཨ་ནི་བོད་པ་ཚང་མ་ལོག་གིས་ཨ་ནི་རྒྱབ་སྐྱོར་གནང་ཡ་ད་ཟེར་ཡ། ཨ་ནི་གློག་བརྙན་ཁོ་རང་རང་དཔེར་ན་དོལ་པོ་ཁོ་རང་གི་རི་ལུང་འདི་སྦད་དེ་བོད་ནང་བཞིན་ཡིན་པ་ཙམ་མ་ཟད། ཨ་ནི་བལ་ཡུལ་མི་ཚོའི་བོད་པའི་ཆས་དེ་དང་ནམ་རྒྱུན་ནམ་རྒྱུན་གློག་བརྙན་དེ་འདྲའི་ནང་ལ་ཡང་བོད་པའི་ཆས་མང་པོ་ཅིག་འཁྲབ་སྟོན་གྱི་རང་བཞིན་གོན་གྱི་ཡོད་པ་ལ་ད་དེ་རིང་འདི་ལ་དམིགས་བསལ་གྱིས་ད་བོད་པའི་གི་ཆས་ཡིན་ནའི་རེད་ད་ག་ནང་བཞིན་དགོན་པ་གང་ཡིན་ནའི་རེད་འདི་ཚོ་བཟོས་བཞག་པ་མ་ཡིན་པ་དངོས་གནས་གང་ཡིན་པ་དེ་ཨ་ནི་དེ་རིང་གློག་བརྙན་དེ་ནང་ཡོད་དུས་ག་ནས་དེ་ངེད་ཀྱིས་གནད་འགག་ཆེན་པོ་ཞིག་མཐོང།

བོད་མིའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བར་ལམ་ནས་བཟུང་སློབ་ཕྲུག་ཚོར་ནང་ཆོས་ངོ་སྤྲོད་ཀྱི་སྐབས་སུ། བོད་ཀྱི་ནང་ཆོས་ལས་ཚད་མ་རིག་པའི་རྣམ་གཞག་སྤྱི་དང་ཁྱད་པར་བསྡུས་གྲྭའི་རིགས་ལམ་ཡག་པོ་བསླབ་ཐུབ་ན་སློབ་ཕྲུག་ཚོར་རིག་ཚན་སྣ་ཚོགས་ཀྱི་སྟེང་གོ་རྟོགས་དང་རྣམ་དཔྱོད་ཆེ་རུ་འགྲོ་རྒྱུར་ཕན་ཐོགས་ཡོད་པའི་སྐོར། ཝཱ་ན་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་དགེ་འོས་སྡེ་ཚན་གྱི་ལྟ་གྲུབ་སློབ་དཔོན་དགེ་བཤེས་བློ་བཟང་རྒྱ་མཚོ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཚོགས་པས་གདན་ཞུས་གསོལ་འདེབས་ཞུས་པ་བཞིན་ཉེ་ལམ་སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་བལ་ཡུལ་དུ་དངོས་སུ་ཞབས་སོར་འཁོད་དེ་འདི་ཚེས་ཉི་ཤུ་གཅིག་གི་ཉིན་ཏེ་བོད་ཤིང་འབྲུག་ལོའི་ཚེས་བཅུ་གཉིས་ཉིན་བལ་ཡུལ་ཀོ་པན་འོག་མིན་བྱང་ཆུབ་ཆོས་གླིང་དགོན་དུ་དབུ་འཛུགས་གནང་བའི་བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོ་སྐབས་སོ་གཉིས་པའི་ཚོགས་མགོན་དུ་ཆིབས་བསྒྱུར་གྱིས་བལ་ཡུལ་དགེ་ལུགས་རྒྱུགས་སྤྲོད་ཆེན་མོའི་སློབ་གཉེར་མཐར་སོན་པ་རྣམས་ལ་ཕྱག་འཁྱེར་གནང་ཡོད་འདུག། ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་དུ་ཡོད་པའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན། དེ་རིང་གི་ལས་རིམ་བཀོད་ཁྲིད་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་སྒྲོལ་མ་ལྷ་མོ་ལགས་དང་མཁའ་འགྲོ་གཡང་འཛོམས་ཡིན།